ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཊོན་དུ་ཡོད་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་གཉིས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་བཅུ་གཅིག་བོད་ཀྱི་ལོ་གསར་ཚེས་གཉིས་ཉིན་གྱི་ལས་རིམ་ཁག་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་བོད་ཤིང་འབྲུག་ལོའི་ལོ་གསར་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་གི་ཡིན།

ད་ལོ་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་ཤིང་འབྲུག་གནམ་ལོ་གསར་དུ་བཞད་པའི་དགའ་སྟོན་གྱི་འཚམས་འདྲི་གནང་བ་ཁག་སྙན་སྒྲོན་ཞུ་རྒྱུ་ལས་ཐོག་མར་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གཙོ་འཛིན་སྦེ་ཧྥང་ལགས་ཀྱིས་བོད་ཤིང་འབྲུག་ལོའི་གནམ་ལོ་གསར་ཚེས་དགའ་སྟོན་ལ་འཚམས་འདྲི་གནང་བ་ཞིག་སྙན་སྒྲོན་ཞུ་རྒྱུ་ཡིན། ལོ་གསར་ལ་བཀྲ་ཤིས་བདེ་ལེགས I'm Bay Fang། ང་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གཙོ་འཛིན་སྦེ་ཧྥང་ཡིན། ངས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་ལས་བྱེད་པ་ཡོངས་ཀྱི་ཚབ་ཞུས་ཏེ་ལྷན་རྒྱས་ཚོར་ལོ་གསར་པ་འདི་ཞི་བདེ་དང་འབྱོར་བ་ཕུན་སུམ་ཚོགས་པ་ཞིག་ཡོང་བའི་བློ་དཀར་གྱི་འཚམས་འདྲིར་ཞུ་རྒྱུ་ཡིན། འདས་པའི་ལོ་འདི་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་བཙུགས་ཏེ་ལོ་ངོ་ཉི་ཤུ་རྩ་བདུན་འཁོར་བའི་ལོ་ཞིག་ཡིན་ལ་དུས་ཡུན་འདིའི་རིང་ང་ཚོའི་ངོས་ནས་བོད་རིགས་རླུང་འཕྲིན་གསན་གཟིགས་པ་རྣམ་པར་སྙིང་སྟོབས་ལྡན་པའི་ཐོག་ནས་དུས་ཐོག་གི་གསར་འགྱུར་མཁོ་སྤྲོད་ཞུས་ཡོད། འཛམ་གླིང་ཁྱོན་ཡོངས་ནས་སྲིད་དབང་སྒེར་འཛིན་ལམ་ལུགས་ཀྱི་རྣམ་པ་ཇེ་ཆེར་འགྲོ་བཞིན་པའི་སྐབས་འདིར་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་བོད་མིའི་སྐད་ཡིག་དང་ཆོས་ལུགས་རིག་གཞུང་གི་ངོ་བོ་བཅས་ལ་དྲག་གནོན་མུ་མཐུད་བྱེད་བཞིན་པའི་གནས་ཚུལ་རྒྱང་སྲིང་ཞུ་རྒྱུའི་སྣེ་ཁྲིད་ཀྱི་ལས་འགན་བཟུང་ཡོད། དཔེར་ན་ང་ཚོས་རྒྱ་ནག་གཞུང་གི་ཡིག་ཆའི་ནང Tibet ཅེས་པའི་ཚིག་དེ་བེད་སྤྱོད་མཚམས་འཇོག་བྱེད་རྒྱུར་འབད་བརྩོན་བྱེད་བཞིན་པའི་སྐོར་དང་ཟི་ཁྲོན་དཀར་མཛེས་བོད་རིགས་རང་སྐྱོང་ཁུལ་དུ་བོད་ཡིག་སློབ་ཁྲིད་བྱེད་རྒྱུ་བཀག་སྡོམ་བྱས་པ། ཡང་ནང་པའི་མཛད་སྒོ་ཁག་དང་དུས་ཆེན་ཁག་མཚམས་འཇོག་བྱས་པ་སོགས་ཀྱི་སྐོར་གནས་ཚུལ་བཀོད་སྤེལ་བྱས་ཡོད། ང་ཚོས་ད་དུང་མདུན་སྐྱོད་ཀྱི་འདུན་པ་བཅངས་པའི་དུས་འདིར་ང་ཚོའི་ལས་རིམ་གསན་གཟིགས་རྣམ་པར་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ངོས་ནས་བཀའ་དྲིན་རྗེས་དྲན་ཞུ་བཞིན་ཡོད། ཁྱེད་རྣམ་པའི་འགྱུར་མེད་ཀྱི་རྒྱབ་སྐྱོར་ནི་ང་ཚོའི་ལམ་ལྷོང་གི་འབྲས་བུའི་ཆ་ཤས་ཆུང་ངུ་ཞིག་རྩ་བ་ནས་མིན་རྣམ་པ་ཚོར་ཤིང་འབྲུག་གི་ལོ་འདིའི་ནང་བདེ་སྐྱིད་དང་ནད་མེད་ཞི་བདེ་འབྱུང་བའི་སྨོན་འདུན་ཞུ་རྒྱུ་ཡིན། བཀྲ་ཤིས་བདེ་ལེགས། ཡང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་ཤིང་འབྲུག་གནམ་ལོ་གསར་དུ་བཞད་པར། གསན་མཁན་རྣམ་པ་ལྷན་རྒྱས་ལ་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་འགན་འཛིན། སྐལ་ལྡན་བློ་གྲོས་ལགས་ཀྱིས་འཚམས་འདྲི་བཀྲ་ཤིས་ལེགས་ཞུ་བ་ཞིག་གསན་རོགས་གནང།
བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་གནམ་ལོ་གསར་ཚེས་ལ་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་བྱེད་པ་ཡོངས་ཀྱི་ཚབ་ཞུས་ཏེ་སྒོ་གསུམ་གུས་པ་ཆེན་པོས་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་ཡུན་དུ་བརྟན་ཅིང་ཐུགས་བཞེད་ལྷུན་གྱིས་འགྲུབ་པའི་སྨོན་འདུན་ཞུ་རྒྱུ་དང་གཞིས་བྱེས་བོད་མི་ཡོངས་ལ་ལོ་གསར་ལ་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ང་སྐལ་ལྡན་བློ་གྲོས་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ལོ་ངོ་བཅུ་ཕྲག་གསུམ་མ་ཟིན་ཙམ་གྱི་དུས་ཡུན་དེའི་རིང་རྒྱ་ཆེའི་གསན་མཁན་རྣམ་པ་ཚོར་གཙོ་བོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན་དང་བོད་ནང་གི་དངོས་ཡོད་ཀྱི་གནས་ཚུལ་ཁག་དུས་ཐོག་རྒྱང་སྲིང་ཞུ་རྒྱུར་འབད་བརྩོན་གཙོ་བོ་ཞུ་བཞིན་ཡོད། རྒྱ་ནག་གཞུང་གིས་བོད་ནང་གི་བོད་མི་ཚོར་ཕྱི་ཕྱོགས་སུ་འབྲེལ་གཏུག་བྱེད་རྒྱུར་དམ་དྲག་ཧ་ཅང་ཤུགས་ཆེ་བྱེད་བཞིན་པའི་དུས་འདིར་ཡང། ང་ཚོའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་དཔེར་ན་བོད་ནང་བོད་ཀྱི་སྐད་ཡིག་དང་ཆོས་ལུགས་རིག་གཞུང་གི་ཉམས་ལེན་བཀག་སྡོམ་གྱི་སྲིད་བྱུས་ལག་བསྟར་བྱེད་བཞིན་པའི་སྐོར་དང། རྒྱ་ནག་ཁྱོན་ཡོངས་ཀྱི་ནང་དཔལ་འབྱོར་ཉམས་རྒུད་འགྲོ་བཞིན་པའི་ཤུགས་རྐྱེན་དེ་བོད་ནང་གི་བོད་མི་ཚོར་ཡང་འཕྲད་བཞིན་པ། དེ་བཞིན་བོད་ཀྱི་ཁོར་ཡུག་ཐོག་དོ་ཕོག་ཇི་བྱུང་ལ་མ་ལྟོས་པར་རྒྱ་ནག་གཞུང་གིས་བོད་ས་མཐོའི་སྟེང་ཆུ་ཤུགས་གློག་འདོན་ཁང་གསར་རྒྱག་དང་འབྲོག་པའི་ས་ཆ་བཙན་འཕྲོག་གིས་ཉི་འོད་གློག་ནུས་ཀྱི་འོད་སྡེར་འབུམ་ཕྲག་མང་པོ་བཙུགས་པ་སོགས་བོད་མི་ཚོར་འཕྲད་བཞིན་པའི་དངོས་ཡོད་ཀྱི་གནས་ཚུལ་མང་དག་ཞིག་བོད་ནང་ནས་མཁོ་སྤྲོད་བྱུང་དང་འབྱུང་བཞིན་ཡོད་སྟབས་ད་རེས་ཀྱི་གོ་སྐབས་འདི་བཟུང་སྟེ་གནས་ཚུལ་མཁོ་སྤྲོད་པ་རྣམ་པར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་གི་ཡིན། ང་ཚོའི་རླུང་འཕྲིན་དང་བརྙན་འཕྲིན་དེ་བཞིན་སྤྱི་ཚོགས་དྲ་ལམ་འདྲ་མིན་ཐོག་གི་ལས་རིམ་གསན་གཟིགས་རྣམ་པ་ནི་ང་ཚོའི་ཞབས་ཞུ་སྒྲུབ་པའི་དམིགས་ཡུལ་དང་སྙིང་སྟོབས་ཀྱི་རྨང་གཞི་ཡིན་པས་ལས་རིམ་གསན་གཟིགས་རྣམ་པ་ཚོར་ཡང་བཀའ་དྲིན་ཆེ་ཞུ་གི་ཡོད། ལོ་གསར་པ་འདིའི་ནང་རྣམ་པ་ལྷན་རྒྱས་ཚང་མ་སྐུ་ཁམས་གསལ་ཐང་དང་བྱ་བ་ལམ་འགྲོ་ཡོང་བའི་མཚམས་སྦྱོར་ཞུ་གི་ཡོད། ལོ་གསར་སྤྲོ་པོ་ཡོང་བར་ཤོག།

བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བོད་ཀྱི་ལོ་གསར་ལ་སྩལ་བའི་འཚམས་འདྲིའི་གསུང་འཕྲིན་ཞིག་སྙན་སྒྲོན་ཞུ་རྒྱུ་ཡིན། བོད་ལོའི་ལོ་གསར་ལ་ཡང་ཨེ་ནི་གཞིས་བྱེས་བོད་མི་ཚང་མ་ལོགས་ལ་ཡ་ཨེ་ནི་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞུ་གི་ཡོད་ང་ཚོ་བོད་པ་བཙན་བྱོལ་བ་ཆགས་བྱས་དཀའ་ངལ་ཆེན་པོ་ཞིག་འོག་ལ་བསྡད་པ་རེད་རྒྱ་གུང་ཁྲན་སྟོབས་ཤུགས་ལྡན་པ་ཅིག་འོག་ནས་འདུག་བསྡད་པ་རེད་དེ་ང་ཚོ་བོད་རྒྱ་ཆེ་མི་མང་གི་ཅིག་གི་དད་མོས་ཀྱི་སེམས་ཤུགས་དེ་ནམ་ཡང་འགྱུར་བ་མེད་པ་བྱས་བསྡད་པ་རེད་དེ་ངས་ཡི་དེ་འགོ་འདྲ་པོ་ཁྲིད་བྱས་འདུག་བསྡད་པ་རེད། ཟེར། དེ་སྔ་བོད་བཅིངས་འགྲོལ་བཏང་ནས་རྒྱ་མི་གུང་ཁྲན་གྱི་གདུག་རྩུབ་དབང་འདྲ་པོ་སྒྱུར་དུས་ད་ནི་བོད་ཀྱི་ཆོས་དད་དང་བདེ་སྐྱིད་དེ་འགྱུར་བ་འགྲོ་གི་རེད་བསམ་པ་ཅིག་གིས་རེ་བ་དེ་སྐྱེ་བ་རེད་དེ་ང་ཚོ་བོད་པའི་ཆོས་དང་རིག་གཞུང་གི་དད་མོས་དེ་ཁྱོན་ནས་དཔེ་ཇེ་བརྟན་ཇེ་བརྟན་ནས་ཕྱིན་བྱས་ཞེ་དྲག་ཡག་པོ་རེད་ཤག་ཨ་ནི་བོད་ཙམ་མ་ཡིན་པའི་ད་དེང་སང་རྒྱ་ནག་རང་ནང་ལོགས་ལའང་ནང་ཆོས་ལ་དོ་སྣང་གསར་པ་སླེབས་དེང་གི་འཛམ་བུ་གླིང་ས་ཁུལ་མང་པོ་ཅིག་ལ་ཡ། བོད་ཀྱི་ཆོས་དང་རིག་གཞུང་ཟེར་ཙ་ན་ཅིག་དངོས་གནས་དྲང་གནས་ཁོ་རྒྱུ་མཚན་ལྡན་པ། རིག་པ་དང་ལྡན་པ། ཨེ་ནི་བསམ་བློ་བཏང་བ་ཡིན་ན། སེམས་ཀྱི་ཞི་བདེ་ཡོང་ཡ། ཅིག་གི་སེམས་བཟང་དུ་འགྲོ་ཡ་དེ་འདྲ་གི་ཐོག་ལ་བོད་ཁ་ཡོད་ལག་ཡོད་ཀྱི་བོད་སྐད་ཕན་ཐོགས་ཡོད་ཐུབ་པ་ཞིག་གི་ད་སྔོན་འདས་དུས་ཙ་ན་དེར་སྐྱེས་ས། འཛམ་གླིང་ནུབ་ཕྱོགས་ནས་བོད་ཀྱི་ཆོས་དང་རིག་གཞུང་གི་ཐོག་ལ་དམིགས་བསལ་དོ་སྣང་བྱེད་མཁན་ཇེ་མང་ཇེ་མང་འགྲོ་གི་འདུག་ག་ཨེ་ནི་ཚན་རིག་པའི་ནང་ནས་དཔེར་ན་ང་ད་ལྟ་ཆ་བཞག་ན་བོད་ཚན་རིག་པའི་ནང་ནས་ཆོས་ལ་དད་པ་མེད་ན་ཡང་ཅིག་གི་སེམས་པ་བཟང་པོ་བྱེད་དགོས་ཡག་གི་ང་ཚོ་བོད་པའི་རིག་གཞུང་དེ་དམིགས་བསལ་གྱི་དོ་སྣང་བྱས་ནས་དགའ་མོས་བྱེད་མཁན་དེ་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག་བྱས་ཙང་ང་ཚོ་བོད་པ་གཅིག་གི་སོ་སོའི་ཆོས་དང་རིག་གཞུང། གཅིག་དངོས་གནས་དྲང་ནས་ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་ཡོད་བསྡད་པ་ད་འདི། གཅིག་གི་རྒྱ་གུང་ཁྲན་གྱིས་བོད་འདི་ཕར་གཅིག་ནག་བསུབ་གཏོང་ཡག་གི། ཐབས་ཤེས་རིམ་པ་བྱས་པ་རེད་དེ་འདི་ནག་བསུབ་འགྲོ་ཡག་གི་ཚབ་ལ་ཡང་འཛམ་བུ་གླིང་འདི་ག་ལ་དོ་སྣང་གསར་པ་སླེབས་བསྡད་ཡག་ཅིག་ཆགས་བསྡད་པ་གསལ་པོ་ཤར་རེད་ད་སླད་ཀྱང་ང་ཚོ་བོད་པ། ད་གཅིག་གི་བོད་རང་གི་ཕ་མེས་ཀྱི་གཅིག་དངོས་གནས་དྲང་ནས་བསམ་པ་བཟང་པོ་བྱེད་ཡག་ཐ་ན་འབུ་སྲིན་ཚུན་ཆད་ལ་ཡང་ཅིག་གི་བརྩེ་བ་བྱེད་ཡག་ཅིག་གི་ང་ཚོ་གོམས་གཤིས་ཅིག་ཡོད་པ་རེད་ཅིག་འཛམ་བུ་གླིང་ག་ས་ག་ལ་ད་དེ་སྔ་བོད་ཀྱི་ནང་ཆོས་ལ་དོ་སྣང་ག་ཡེ་མེད་བསྡད་མཁན་མ་ཤེས་མཁན་དེ་ཚོའི་གྲས་ཀྱིས་གཅིག་གི་བོད་པའི།

འབར་མ་དང་དེ་བ་ནང་པའི་ཡུལ་གྲུ་རེད་ཞེ་དྲག་ཡག་པོ་ཡོག་རེད་རེད་དེ་ཡིན་ནའི་གཅིག་གི་སློབ་སྦྱོང་གཏིང་ཟབ་པོ་བྱས་ནས་འགྲོ་བསྡད་མཁན་དེ་བོད་དང་སོག་པོ་ཨེ་ནས་སོག་པོ་ད་ཉམས་ཆག་ཞེ་པོ་ཕྱིན་ཚར་རེད་ས་ད་ང་ཚོ་བོད་ཀྱི་དངོས་གནས་དྲང་ནས་ཀྱི་གོམས་གཤིས་བཟང་པོ་ཡོད་བསྡད་པ་དེ་འཛམ་བུ་གླིང་གི་སྤྱི་ནོར་ཆགས་བསྡད་ཀྱི་ཡོག་རེད་ས་ད་དེ་ཚང་མས་དེ་དོ་སྣང་བྱས་མུ་མཐུད་ནས་ང་ཚོ་ད་འཛམ་བུ་གླིང་ཤར་ནུབ་ལྷོ་བྱང་ག་ས་ག་ལ་བོད་ཀྱི་ཆོས་དང་རིག་གཞུང་ལ་དོ་སྣང་བྱེད་མཁན་མི་ཇེ་མང་ཇེ་མང་འགྲོ་བསྡད་ཀྱི་ཡོད་རེད་ལ། གཅིག་ང་ཚོས་གཅིག་གི་ཞབས་བརྟན་སྒྲུབ་ཡག་གི་ཚོར་བ། གཅིག་གི་ཕྱག་མཆོད་འབུལ་བྱེད་ཡག་གི་ཚོར་བ་ཙམ་མ་ཡིན་པར་བསམ་བློ་གཏོང་སྟངས་ཀྱི་ཐོག་ནས། གཅིག་བྱམས་སྙིང་རྗེ། གཅིག་གོང་མཐོར་གཏོང་ཡག་གི། གང་ལྟར་ང་ཚོ་གོམས་གཤིས་ཤིག་ཡོད་བསྡད་པ་ད་དེ་འཛམ་བུ་གླིང་ག་ས་ག་ནས་དོ་སྣང་བྱེད་ཀྱི་ཡོད་རེད་ལ། ད་མུ་མཐུད་ནས་ཨེ་ནི།

པའི་སྲོག་གཅོད་མ་བྱེད་ཟེར་བྱས་ནས་ང་ཚོར་དེ་འདྲས་ཀྱི་གོམས་གཤིས་བཟང་པོ་ཅིག་ཡོད་བསྡད་པ་རེད་འདུག་བྱས་ཙང་ང་རང་ཚང་མ་ལ་བོད་པའི་གོམས་གཤིས་བཟང་པོ་ཡོད་བསྡད་པ་དེ་མུ་མཐུད་ནས་རྒྱུན་འཛིན་ཐུབ་ཡག་ཅིག་དང། ཆོས་དད་ཡོད་ནའི་རེད་མེད་ནའི་རེད། འཛམ་བུ་གླིང་ཤར་ནུབ་ལྷོ་བྱང་ག་ས་ག་ལ་ཡང་སེམས་པ་བཟང་པོ་བརྩི་ཡག་གི་གོམས་གཤིས་དེ་ཕར་རྒྱ་བསྐྱེད་ཐུབ་ཡག་ཅིག་དེ་ཚང་མས་ནི་སེམས་ལ་བཞག། ཨེ་ནི་ཧུར་ཐག་བྱ་རོགས་གྱིས་ཨེ་ནི་ད་ང་ཚོ་བོད་ཀྱི་ཅིག་གི་སེམས་ཁམས་རིག་པའི་སྐོར་དེ་ནང་པའི་ཡུལ་གྲུ་ཚོའི་ནང་ལོགས་ནས་བོད་ཟབ་ཤོས་རེད་ཤག་ཅིག་གི་བསམ་བློའི་འགྲོ་སྟངས་ག་འདྲ་ག་འདྲ་ཡིན་པ་དེ་ཚོ་དྲལ་ཏེ་ང་ཚོ་དེ་སྔ་བོད་ལ་ཡ་མེད་སེ་འབྲས་ཚོས་གཙོ་བོར་གྱུར་པའི་བའི་དགོན་པ་ཁག་དེའི་རིགས་ཀྱི་གཞུང་ཆེན་སློབ་གཉེར་བྱེད་ཀྱི་ཡོག་རེད་དེ་དངོས་གནས་དྲང་གནས་ཀྱི་ཅིག་འཛམ་བུ་གླིང་གི་གཅེས་ནོར་ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་ཡོང་ཐུབ་པ་ཅིག་གི་ཡག་པོ་ཞེ་པོ་ཅིག་རེད་ཤག་འདི་ང་ཚོ་བོད་པའི་ཨ་ད་བར་དུ་དངོས་གནས་དྲང་གནས་ཀྱི་བུ་གའི་ད་ཁ་ནས་བཤད་པ་ཙམ་མ་ཡིན་པའི་ལག་ལེན་བཀལ་ནས་བོད་ང་ཚོ་ཆོས་སྐད་བྱས་ན་བཤད་སྒྲུབ་ཟུང་འབྲེལ་བྱས་ནས་ང་ཚོས་བདག་པོ་བརྒྱབ་པ་རེད་དེ་སྔ་ང་ཚོ་སེམས་པ་བཟང་པོ་བྱེད་ཡག་གི། དེ་འདྲའི་གི་བསླབ་བྱ་བཟང་པོ་ཅིག་བཤད་སྒྲུབ་ཟུང་འབྲེལ་གྱི་ཐོག་ནས་ང་ཚོ་བོད་ལ་ཡར་ད་ལྟ་བར་དུ་བདག་པོ་རྒྱབ་ཤོད་པ་འདི་ད་འཛམ་བུ་གླིང་འདི་སྒང་ལ་འདུག་བ། དོ་སྣང་གསར་པ་ལང་ཡག་ཅིག་དང་ཁྱབ་ཐུབ་ཡག་ཅིག་གི་གནས་ཚུལ་ཅིག་སླེབས་ཀྱི་འདུག་བ། དེ་འདྲ་ཡིན་དུས་ང་རང་ཚོ་བོད་པ་ཚང་མ་ལ་བའི་སེམས་ཤུགས་སྐྱེད་བའི་སྙིང་སྟོབས་སྐྱེད་བྱས་ཨ་ནེ་ཚང་མས་བའི་ཧུར་ཐག་བྱ་རོགས་བྱེད་ཟེར་ནས་ངས་ཟེར་ཡག་འདི་ཡིན། ལྷག་པར་བོད་ནང་ལ་ཡོད་བསྡད་པའི་གཞིས་ལུས་རྒྱ་ཆེ་མི་མང་དེ་གྱད་འདི་ནི་ཚང་མ་ལོག་དངོས་གནས་དད་པ་དང་དམ་ཚིག་གཡོ་བ་མེད་པ་བྱས་ནས་ཞེ་དྲགས་ཡག་པོ་རེད་ད། ད་དུང་ང་རང་ཚོ་ཅིག་བོད་ལ་ཡར་ལོ་སྟོང་ཕྲག་གི་རིང་གི་ཅིག་གོམས་གཤིས་བཟང་པོ་ཡོད་བསྡད་པ་དེ་གྱད་འདི་ད། ཅིག་རྒྱུ་མཚན་ག་འདྲས་ཡིན་པ་སྟོམ་རིང་པོ་ཅིག་གི་བསམ་བློ་གཏོང་ཡག་འདི་དེ་ང་ཚོ་བོད་པ་ད་མི་རབས་གསར་པ་ཚོས་དོ་སྣང་གསར་པ་བྱེད་དགོས་ཡག་ཅིག་ཆགས་ཤག། ཅིག་ང་ཚོའི་གོམས་གཤིས་ཡིན་ཟེར་གཅིག་པོ་མིན་པ་བྱས་རྒྱུ་མཚན་ག་རེ་རེད་འདུག་ག་ཨེ་ནས་དངོས་ཡོད་གནས་ཚུལ་ལ་ཡར་དེ་རིང་ཁ་སང་འཛམ་བུ་གླིང་འདི་སྒང་ལ་ཚན་རིག་པ་ཚོས་དགའ་པོ་བྱེད་ཡག་ད་ནུབ་ཕྱོགས་རྒྱལ་ཁབ་ཆོས་ལ་འབྲེལ་བ་མེད་མཁན་ཚོས་དམིགས་བསལ་གྱི་དོ་སྣང་བྱེད་ཡག་དེ་གྱད་དེ་རྒྱུ་མཚན་ག་རེ་རེད་འདུག་ག་ཕ་དོ་སྣང་བྱས་བྱས་ང་ཚོ་བོད་པ་རང་གི་བོད་ལོ་སྟོང་ཕྲག་གི་རིང་གི་གཅེས་ནོར་ཅིག་ཡོད་བསྡད་པ་ད་དེ་ཚང་མས། དེ་ངོས་འཛིན་ཐུབ་པའི་ཐོག་ནས་བདག་པོ་རྒྱག་ཡག་དེ་དཔེ་གལ་ཆེན་པོ་རེད། ང་རང་ཚོ་ཚང་མ་ལོག་ཁ་ནས་ཞི་བདེ་བདེ་ཞི་བདེ་ཟེར་གྱི་ཡོད་རེད། ཞི་བདེ་ཟེར་དེ་སེམས་ཀྱི་ནང་ནས་བཟོ་དགོས་རེད་མ་གཏོགས་ཨེ་ནས་གོ་མཚོན་མེད་པ་གཅིག་པོའི་སྐད་ཆ་མ་རེད། བྱས་ཙང་ང་རང་ཚོ་བོད་ཀྱི་རིག་གཞུང་གོམས་གཤིས་ཡོད་བསྡད་པ་འདི་གིས་དངོས་གནས་དྲང་གནས་ཀྱི་སེམས་ཀྱི་ཞི་བདེ་བཟོ་ཡག་གི་དཔེ་དེ་རྒྱུ་ཆ་ཡག་ཤོས་རེད་ཤག་དེ་ང་རང་ཚོ་ཚང་མ་ལོག་གིས་ཤེས་པ་བྱས་ནས་བདག་པོ་ཡག་པོ་ཞིག་རྒྱབ་ཨེ་ནི་གཞན་ད་ག་ཡིན། ཚང་མ་ལོག་བཀྲ་ཤིས་བདེ་ལེགས་ཞུ་ཡག་ཡིན་ཐུགས་རྗེ་ཆེ། ཡང་རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་བོད་མིའི་གཞིས་ཆགས་ནང་བཞུགས་མཁན་སྒྱུ་རྩལ་བ་ལྷ་སྲས་ཆོས་སྒྲོན་ལགས་ཀྱིས་འབྲས་དཀར་གྱི་བཤད་པ་གནང་བ་ཞིག་གསན་རོགས་གནང། ཧཧཧ། ཕོ་ཤིང་འབྲུག་ལོ་ཡི་ལོ་གསར་ལ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལས་རིམ་གསན་གཟིགས་གནང་མཁན། གཞིས་བྱེས་གཉིས་ཀྱི་བོད་མི་ཡོངས་ལ་ལོ་གསར་གྱི་འཚམས་འདྲིར་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་ཅིང་མཛད་འཕྲིན་རྒྱས་པ་དང། ཆོལ་གསུམ་བོད་མི་ཡོངས་རྫོགས་རྡོག་རྩ་གཅིག་སྒྲིལ་དང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལམ་སྟོན་ལྟར་ཤ་རྒྱས་གནང་ཞིང་གཞིས་བྱེས་བོད་མི་མཉམ་འཛོམས་ཡོང་བའི་རྟེན་འབྲེལ་གྱི་སྨོན་འདུན་ཞུ་གསོལ། ཧཱུྃ ྋསྐྱབས་ལོལྃ། དེ་རིང་གནམ་ལ་སྐར་མ་བཟང་བའི་རྟེན་འབྲེལ། ས་ལ་ལོ་ཏོག་ལེགས་པའི་རྟེན་འབྲེལ། བར་ལ་བཀྲ་ཤིས་རྟགས་བརྒྱད་ཚང་བའི་རྟེན་འབྲེལ་ཡོད་ཞེས་པའི་རྟེན་འབྲེལ་གྱི་དང་པོ་དེ་ནི། ལ་གངས་མཐོན་པོའི་རྩེ་ལ་སོང་པའི་སེམས་པ་གངས་ལས་དཀར་བའི་རྟེན་འབྲེལ་གངས་དཀར་པོ་དེ་ལ་འགྱུར་བ་མེད་པའི་རྟེན་འབྲེལ་རྟེན་འབྲེལ་གྱི་གཉིས་པ་དེ་ནི་ལ་བྲག་མཐོན་པོའི་རྩེ་ལ་སོང་པའི་སྐུ་ཚེ་བྲག་ལས་རིང་བའི་རྟེན་འབྲེལ་བྲག་དམར་པོ་དེ་ལ་འགྱུར་བ་མེད་པའི་རྟེན་འབྲེལ་རྟེན་འབྲེལ་གྱི་གསུམ་པ་དེ་ནི་ཆུ་མོའི་གཞུང་ལ་ཕྱིན་པའི་མི་རྒྱུད་ཆུ་ལས་རིང་བའི་རྟེན་འབྲེལ་ཆུ་སྔོན་པོ་དེ་ལ་འགྱུར་བ་མེད་པའི་རྟེན་འབྲེལ་ཡོད་ཞེས་པའི་ལ་ཀུ་ཤུ་ཧ་ཧ། ཡང་འབྲས་དཀར་པོ་བསམ་པའི་དོན་འགྲུབ་ང་ད་རང་ཡོང་བ་ཉི་མ་ཤར་གྱི་ཕྱོགས་ནས་ཡོང་ཡོད་ལ་ཤར་རྡོ་རྗེ་སེམས་དཔའི་སྒོ་རེ་ཕྱེ་ནས་ཡོང་ཡོད་ལ་ཉི་མ་ལྷོ་ཡི་ཕྱོགས་ནས་ཡོང་ཡོད་ལ་ལྷོ་རིན་ཆེན་འབྱུང་གནས་ཀྱི་སྒོ་རེ་ཕྱེ་ནས་ཡོང་ཡོད་ལ་ཉི་མ་ནུབ་ཀྱི་ཕྱོགས་ནས་ཡོང་ཡོད་ལ་ནུབ་སྣང་བ་མཐའ་ཡས་ཀྱི་སྒོ་རེ་ཕྱེ་ནས་ཡོང་ཡོད་ལ་ཉི་མ་བྱང་གི་ཕྱོགས་ནས་ཡོང་ཡོད་ལ་བྱང་དོན་ཡོད་གྲུབ་པའི་སྒོ་རེ་ཕྱེ་ནས་ཡོང་ཡོད་ལ་ཉི་མ་དབུས་ཀྱི་ཕྱོགས་ནས་ཡོང་ཡོད་ལ་དབུས་རྣམ་པར་སྣང་མཛད་ཀྱི་སྒོ་རེ་ཕྱེ་ནས་ཡོང་ཡོད་ལ་སྔ་ཇ་དེ་བཏུངས་ནས་ཡོང་ཡོད་ལ་ཕྱི་ཇ་དེ་ཁྱེར་ནས་ཡོང་ཡོད། ཕོ་རོག་ནག་ཆུང་མིན་ཡང་ལ་གཤོག་རྒྱུག་བཏང་ནས་ཡོང་ཡོད། སྐྱ་ཀ་ཁྲ་ཆུང་མིན་ཡང་ལ་གྲོག་ཁ་བརྒྱབ་ནས་ཡོང་ཡོད། ལུང་པ་རྩྭ་མེད་རྣམས་ལ་ལ་རྩྭ་སྣ་རེ་བཙུགས་ནས་ཡོང་ཡོད། ལུང་པ་ཆུ་མེད་རྣམས་ལ་ལ་ཆུ་སྣ་རེ་ཁྲིད་ནས་ཡོང་ཡོད་ཞེས་པའི་ལ་ཀུན་ཤོ་ཧ་ཧ། ཡང་འབྲས་དཀར་པོ་བསམ་པའི་དོན་འགྲུབ་ང་གི། རང་ལུས་རྒྱལ་བའི་དཀྱིལ་འཁོར་དེ་ལ་བཤད་པ་ཕུལ་དགོས་བྱུང་ན་ལ་བསྟོད་པ་ཕུལ་དགོས་བྱུང་ན། མཆིན་པ་རྫ་རི་སྨུག་པོ་དེ་རྫ་ལ་གྲིབ་སོ་འཁོར་བ་འདྲ་གློ་བ་གངས་རི་དཀར་པོ་དེ་གངས་ལ་ནི་ཉི་མ་ཤར་བ་འདྲ་སྙིང་འདི་རྡོ་རྗེ་དྲིལ་བུ་བླ་མའི་ཕྱག་ཏུ་སྤོས་ཡོད་ཞེས་པའི་ལ་ཀུན་ཤོ་ཧ་ཧ། ཡང་འབྲས་དཀར་པོ་བསམ་པའི་དོན་འགྲུབ་ང་གི་རས་འབག་སྐྱ་རགས་གྲུ་བཞི་དེ་ལ་བཤད་པ་ཕུལ་དགོས་བྱུང་ན་ལ་བསྟོད་པ་ཕུལ་དགོས་བྱུང་ན།

སྲོག་ཆེན་ཉག་ག་བོར་ཏོག་དེ་ལ་བཤད་པ་ཕུལ་དང་གསུང་གི་ལ་བསྟོད་པ་ཕུལ་དང་གསུང་གི་ལ་ལྷ་སའི་ཁྲོམ་ནས་མ་རྙེད་ལ་གཞིས་རྩེ་ཁྲོམ་ནས་མ་རྙེད་ལ་རྒྱལ་རྩེ་ཁྲོམ་ནས་རྙེད་ཡིན་ཁྲོམ་སྟོད་ཡ་ནས་མ་རྙེད་ལ་ཁྲོམ་སྨད་མ་ནས་མ་རྙེད་ཁྲོམ་དཀྱིལ་གྱི་ཚོང་པ་ནོར་བུ་བཟང་པོའི་ཕྱག་ནས་རྙེད་ཡིན་ཞེས་པའི་ལ་ཀོ་ཤོ་ཧ་ཧ། སྲོག་ཆེན་ཉག་ག་བོར་ཏོག་དེ་དག་ནི་ཁྲོམ་སྟོད་ཡ་ལ་ཕྱིན་ནས་དབང་ཆེན་དཔོན་པོ་རྣམས་ཀྱིས་ཤོག་དང་གསུང་གི་ལ་རླབས་ཆེན་ཚོང་པ་རྣམས་ཀྱིས་མར་ལ་སྡོད་དང་གསུང་གི་ལ་ཞིམ་པོ་ཟོ་དང་གསུང་གི་ལ་མངར་མོ་འཐུང་དང་གསུང་གི་ལ་འབྲས་དཀར་དག་ལ་དག་ག་ནི་ཡིན་པས་སོགས་ཚིག་གི་ཉག་གོང་པོར་གཏོགས་དེ་ལ་སྨད་དགྲ་བསམ་བྱུང་ལ་དགོད་བྱུང་ཧ་ཧ། ཡང་འབྲས་དཀར་པོ་བསམ་པའི་དོན་འགྲུབ་ང་གི། འབྲས་ཕོར་ཁ་ཆེ་གཏིང་ཟབ་དེ་ལ་བཤད་པ་ཕུལ་དགོས་བྱུང་ན་བསྟོད་པ་ཕུལ་དགོས་བྱུང་ན་ལ་ཕྱི་ནས་བལྟས་ན་རི་བོ་འདྲ་ནང་ནས་བལྟས་ན་རྒྱ་མཚོ་འདྲ་ཐབ་ཚང་ནང་ལ་ཕྱིན་ནས་ལ་ཐུག་དྲུག་གང་དང་དགུ་ཐུག་ཇ་ཁང་ནང་ལ་ཕྱིན་ནས་ལ་སྲོག་གཏིབས་གང་དང་དགུ་ཐུག་ཆང་ཁང་ནང་ལ་ཕྱིན་ནས་ལ་ཛའུ་གང་དང་དགུ་ཐུག། ཤེས་དཔལ་ལ་ཀོ་ཤོ་ཧཧ། ཡང་སྒྲ་དཀར་པོ་བསམ་པའི་དུས་འགྲོ་ངག་གི་སྒྲ་ཡུ་སྐར་མ་སྨིན་དྲུག་ཚེ་ལ་ཤ་བ་པུ་གེ་ཆུ་ནག་ལ་ཏེ་བ་པུ་གེ་ཆུ་ནག་ལ། འཁོར་ཤིང་སྟག་པའི་རྩ་བ། མོ་ཤིང་གླང་མའི་ཡལ་ག། ཤིང་སོགས་མཁས་པའི་སྐྲུབས་ཀྱིས་བརྒྱབ་ལྷབ་སོགས་བསྐལ་པའི་ལྷ་ཀྱིས་བཏང། ཐང་ལ་གྲོ་ཐིག་སྟག་པོ། ཆུ་ལ་གྲོ་ཐིག་ཟམ་པ། བྲག་ལ་གྲོ་ཐིག་ཀན་ཙག། གོར་མོ་ཉག་པའི་ཉག་རོ། ཞོགས་པ་ལངས་བའི་ལངས་རོ། ཨ་མ་འཆང་མའི་འཆང། ལག་གཡས་རུ་ཁུ་ན་སངས་རྒྱས་བསྟན་པའི་སྲོག་ཤིང་ལག་གཡས་རུ། སྐུ་ནི་སངས་རྒྱས་ཀྱི་བསྟན་དགྲ་རྡུང་བའི་རྡུང་ཤིང་ཡིན་ཤེས་པའི་བླ་གོ་ཞུ་ཧ་ཧ། ཡང་འབྲས་དཀར་པོ་བསམ་པའི་དོན་འགྲུབ་ང་ལ་སྤུན་མཆེད་ཡོད་པས་གསུང་གི་ཞུས་པའི་བླ་ཨ་ཇོ་རྒན་པ་ཁོང་ནི་དབུ་ཁྲིད་བཟང་པོའི་ལམ་སྟོན་འོག་དགེ་རྒན་བཟང་པོའི་དྲིན་གྱིས་བསྐྱངས་སློབ་གྲྭ་ཆུང་འབྲིང་ཆེ་གསུམ་དེ་དན་རྟགས་བཀའ་ལན་གནང་ནས་ཞུས་ཨ་ཇོ་འབྲིང་བ་ཁོང་ནི་བླ་མ་བཟང་པོའི་དྲིན་གྱིས་བསྐྱངས་གཞུང་ཆེན་ལ་སོགས་རིག་གནས་ནང་སྦྱངས་འབྲས་དེ་ནི་མཚན་རྟགས་ཞེས་དན་རྟགས་བསྟན་འགྲིག་དེ་མཛད་གནང་ནས།

དེ་ནས་གཡུང་དྲུང་བོན་གྱི་བསྟན་བདག་སྐྱབས་རྗེ་ལུང་རྟོགས་ཟླ་བ་དར་རྒྱས་མཆོག་ནས་ལོ་གསར་གྱི་གསུང་འཕྲིན་བསྩལ་བ་ཞིག་གསན་རོགས་གནང། ཨེ་ཤ་ཡ་རང་དབང་རླུང་འཕྲིན་བརྒྱུད་ནས་འབྱུང་ལྡན་སུམ་བརྒྱ་ཉག་མ་གཅིག་བོད་ཤིང་ཕོ་འབྲུག་གི་གནམ་ལོ་གསར་དུ་ཚེས་པའི་དགའ་སྟོན་ལ་ངོས་ནས་གཞིས་བྱེས་བོན་འབངས་ཡོངས་ཀྱི་ཚབ་བྱས་ནས་འཛམ་གླིང་གང་སར་བཞུགས་པའི་བོད་རིགས་སྤུན་ཟླ་དང་དེ་ག་ནང་བཞིན་གྱི་ཧི་མ་ལ་ཡའི་སྤུན་ཟླ་མདོར་ན་དུས་ཆེན་འདི་སྲུང་བརྩི་བྱེད་མཁན་ཡོངས་ལ་མཛའ་བརྩེ་དང་ལྡན་པའི་ངོས་ནས་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞུ་རྒྱུ་ཡིན། ལོ་གསར་པ་འདིའི་ནང་ལོགས་ལ་རྣམ་པ་ལྷན་རྒྱས་སྐུ་གཟུགས་གསལ་ཐང་དང་བྱ་བ་ལམ་འགྲོ་ཆུང་འབྲིང་འཆམ་མཐུན་བདེ་སྐྱིད་ཕུན་སུམ་ཚོགས་པའི་སྨོན་འདུན་བྱེད་རྒྱུ་མ་ཟད་ལོ་གསར་པ་འདིའི་ནང་ལ་ཚང་མ་གིས་ཨ་ནི་ཡ་རབས་བཟང་སྤྱོད་ཐོག་འབད་བརྩོན་བྱས་ནས་སོ་སོའི་མི་ཚེ་དོན་དང་ལྡན་པ་བསྐྱལ་ཐུབ་པའི་སྨོན་འདུན་བྱེད་རྒྱུ་ཡིན་མཐའ་དོན་དུ་སྤྱི་ནོར་གོང་ས་སྐྱབས་མགོན་མཆོག་གཙོས་པའི་རིས་སུ་མ་ཆད་པའི་བསྟན་འཛིན་སྐྱེས་ཆེན་གང་ན་སུ་བཞུགས་རྣམས་ཀྱི་སྐུ་ཚེ་བསྐལ་བརྒྱར་བརྟན་ཅིང་ཐུགས་ཀྱི་བཞེད་དགོངས་མཐའ་དག་ལྷུན་གྱིས་གྲུབ་པའི་སྨོན་འདུན་དང་བཅས་ཐ་ཚན་མུ་ཙུག་སྨར་རོ། སྔ་འགྱུར་རྙིང་མའི་བླ་ཆེན་སྐྱབས་རྗེ་ཞེ་ཆེན་རབ་འབྱམས་རིན་པོ་ཆེ་མཆོག་གིས་བོད་ཀྱི་ལོ་གསར་གྱི་འཚམས་འདྲི་གནང་བ་ཞིག་གསན་རོགས་གནང།
ཐོག་མར་དྲ་ལམ་འདིའི་ཐོག་ནས་གསན་གཟིགས་གནང་མཁན་ཡོངས་ལ་འཚམས་འདྲི་ཞུ་རྒྱུ་དང་ལྷན་དུ་རླུང་འཕྲིན་འདིའི་ནང་ཕྱག་ལས་གནང་མཁན་ཚང་མ་ལ་འཚམས་འདྲི་དང་འབྲེལ་ད་རེས་གོ་སྐབས་གནང་བར་ཐུགས་རྗེ་ཆེ་ཞུ་ཡ་ཡིན། ད་ལམ་གཞིས་བྱེས་གཉིས་ནང་བཞུགས་ཡོད་པའི་བོད་མི་རྣམས་དང་ཧི་མ་ལ་ཡའི་རི་རྒྱུད་དུ་ཡོད་པའི་རང་རེའི་ཆོས་དང་རིག་གཞུང་གཅིག་པ་ཡོངས་ལ་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ་ང་གཅིག་རབ་བྱུང་བཅུ་དྲུག་པ་རབ་གནས་ཤིང་འབྲུག་ལོ་ཡི་གནམ་ལོ་གསར་དུ་ཚེས་པ་ལ་ངོས་རྒྱ་ཡོངས་རྙིང་མའི་སྨོན་ལམ་ཚོགས་ཆེན་གྱི་ཚོགས་གཙོ་དང་རྙིང་མ་སྤྱི་ཡི་ཚབ་བྱས་ནས་ལོ་གསར་བཀྲ་ཤིས་བདེ་ལེགས་ཞུ། ང་རང་ཚོ་ཚང་མ་ལོ་གསར་བ་འདིའི་ནང་ལོ་སྔ་མ་ལས་ལྷག་ཙམ་གྱིས་ལུས་ཀྱི་འཕྲོད་བསྟེན་དང་ཁྱད་པར་བདེ་སྐྱིད་ཀྱི་རྩ་བ་དམ་པའི་ཆོས་དེ་རང་གི་སེམས་དང་གང་ཐུབ་འབྲེལ་ཐུབ་པ་བྱ་རྒྱུ་དང་ལས་འབྲས་བླང་དོར་སྡིག་པ་སྤང་བ་སོགས་ཚུལ་བཞིན་བྱེད་སྙམ་པའི་དམ་བཅའ་བརྟན་པོ་གནང་རྒྱུ་དེ་ལོ་གསར་གྱི་ནང་ལ་གལ་ཆེན་པོ་ཡིན་ས་རེད། ལྷག་པར་དུ་དུས་ངན་སྙིགས་མའི་སྐབས་འདིར་སངས་རྒྱས་གཞན་ལས་ཀྱང་ཐུགས་རྗེ་དང་ཕྲིན་ལས་མྱུར་བ་དེ། གུ་རུ་རིན་པོ་ཆེ་ཡིན་པ་ཚང་མས་མཁྱེན་པ་བཞིན་དེང་སང་ལོ་རེ་རེ་བཞིན་འཛམ་གླིང་ན། དམག་དང་ནད་ཡམས་སོགས་མང་དུ་འགྲོ་གི་ཡོད་པ་ཡིན་དུས་རང་གཞན་ཚང་མས་གུ་རུ་རིན་པོ་ཆེ་ལ་གསོལ་བ་འདེབས་པ་དང་སྙིང་པོ་བཛྲ་གུ་རུ་གསག་དགོས་པ་དེ་ཧ་ཅང་གི་གལ་ཆེན་པོ་མཐོང་གི་འདུག་ཞུ་ཡ་ཡིན། ང་རང་ཚང་མས་དེ་འདྲ་བྱེད་ཐུབ་ན་སྤྱིར་ན་གོང་ས་རྒྱལ་བའི་དབང་པོ། དབུ་བྱས་པའི། བསྟན་འཛིན་གྱི་སྐྱེས་བུ་རྣམས་སྐུ་ཚེ་ཞབས་པད་བརྟན་པ་དང་རང་གཞན་ཚང་མ། གནས་སྐབས་སུ་ཚེ་རིང་ནད་མེད་བསམ་པའི་དོན་འགྲུབ་པ་དང་མཐར་ཐུག་སངས་རྒྱས་གོ་འཕང་ཐོབ་ཐུབ་པ་དང། ལྷག་དོན་དུ་བོད་དོན་བདེན་མཐའ་མྱུར་དུ་གསལ་བ་སོགས་དགོས་པ་ཆེན་པོ་ཡོང་གི་རེད། མཐའ་དོན་དུ་སླར་ཡང་འཛམ་གླིང་ཞི་བདེའི་དེད་དཔོན་གོང་ས་རྒྱལ་བའི་དབང་པོ་མཆོག་དབུས་རིས་སུ་མ་ཕྱེ་བའི་བསྟན་འཛིན་སྐྱེས་བུ་རྣམས་སྐུ་ཚེ་བརྟན་པ་དང། འཛམ་བུ་གླིང་འདིའི་སྐྱེ་འགྲོ་ཡོངས་ལ་བདེ་སྐྱིད་ཡོང་བའི་སྨོན་ལམ་བཅས་ཚང་མ་ལ་བཀྲ་ཤིས་བདེ་ལེགས་ཞུ་བ་ཡིན། ཡང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་ཤིང་འབྲུག་གནམ་ལོ་གསར་དུ་བཞད་པར་དཔལ་རྒྱལ་བ་ཀརྨ་པ་ཨོ་རྒྱན་འཕྲིན་ལས་རྡོ་རྗེ་མཆོག་གིས་བསྩལ་བའི་གསུང་འཕྲིན་ཞིག་གསན་རོགས་གནང།
རབ་གནས་ཤིང་འབྲུག་ལོའི་ཀྱི་གནམ་ལོ་གསར་དུ་བཞད་པའི་དུས་བཟང་ནས་ཡང་གཞིས་བྱེས་གཉིས་སུ་ཡོད་པའི་བོད་རིགས་སྤུན་ཟླ་རྣམ་པ་ལྷན་རྒྱས་ཚང་མ་ལོ་སྐུ་ཁམས་གསལ་ཐང་ཡོང་བ་དང་བྱ་བ་ལམ་འགྲོ་ཡོང་བ་བཀྲ་ཤིས་བདེ་ལེགས་ཕུན་སུམ་ཚོགས་པའི་ཀྱི་སྨོན་འདུན་ཞུ་བ་ཡིན། ད་ལོ་གསར་པའི་ནང་ལོགས་ལ་ཡང། སྤྱིར། ང་ཚོའི་ཅིག་འཛམ་བུ་གླིང་འདི་བདེ་ཞིང་སྐྱིད་པ་དང་ནད་མུག་འཁྲུག་རྩོད་ལ་སོགས་པ་མི་འབྱུང་བ། ལྷག་པར་དུ། ཤ་རུས་གདུང་རྒྱུད་གཅིག་ལས་ཆད་པའི་གི་ད་བོད་རིགས་སྤུན་ཟླ། གཞིས་བྱེས་གཉིས་སུ་ཡོད་པ། རྣམ་པ་ལྷན་རྒྱས་ཚང་མ་ལོ། ལོ་གསར་པའི་ནང་ལོགས་ལ་ཡང། སྔར་ལས་ཀྱང་བདེ་སྐྱིད་དང་བདེ་བ་དང་སྔར་ལས་ཀྱང། ལྷག་པའི་གི་དགའ་བདེའི་འཚོ་བ་ལ་ཡང་ལོངས་སུ་སྤྱོད་པའི་གི་སྨོན་འདུན་ཞུ་ཡ་ཡིན། ལྷག་པར་དུ་ད་ང་ཚོའི་བོད་གངས་ཅན་གྱི་ལྗོངས་ཀྱི་དཔྲལ་བའི་མིག་དང་ཁོག་པའི་སྙིང་གཅིག་པུ་གོང་ས་སྐྱབས་མགོན་རྒྱལ་དབང་ཐམས་ཅད་མཁྱེན་པ་མཆོག་སྐུ་ཚེ་ཞབས་པད་བརྟན་པ་དང་ཨ་ནི་ཐུགས་ཀྱི་བཞེད་དགོངས་ཐམས་ཅད་ལྷུན་གྱིས་འགྲུབ་པའི་གི་སྨོན་འདུན་ཞུ་ཡག་དང་ཨ་དེ་ནང་བཞིན་ང་ཚོའི་ཆོས་བརྒྱུད་ཆེན་པོ་བཞི་ཨ་དེ་ནང་བཞིན་གྱི་རྒྱལ་བ་ཇོ་ནང་པ་གཡུང་དྲུང་བོན་དང་བཅས་པ་གཙོ་བོར་གྱུར་པའི་ད་ཅིག། ཕན་བདེའི་འབྱུང་གནས་དུ་གྱུར་པའི། དགེ་འདུན་གྱི་སྡེ་ཐམས་ཅད་དར་ཞིང་རྒྱས་པ་དང། བསྟན་པ་འཛིན་པའི་སྐྱེས་བུ་དམ་པ་ཐམས་ཅད་ཀྱང། སྐུ་ཚེ་ཞབས་པད་བརྟན་པ། དེ་འདྲའི་གི། སྨོན་འདུན་ཞུ་ཡ་ཡིན། ད་ཅིག་ད་ང་རང་ཚོའི་ཅིག་ལོ་གསར་པའི་ནང་ལོགས་ལ་ཡང། ང་རང་ཚོའི་ད་ཅིག་སྲོལ་རྒྱུན་གྱི་ལུགས་སྲོལ་ཆ་བཞག། ཅིག་ལོ་གསར་པའི་ནང་ལོགས་ལ་ཡང་ཅིག། དུག་ལོག་ཡིན་ན་གསར་པ་གོན་ཡག། དེ་ནང་བཞིན་གྱི་ཁ་ལག་ཡིན་ན་ཅིག། ཅིག་ནམ་རྒྱུན་དང་མ་འདྲ་ཅིག་ཁ་ལག། སོས་པར་རོ་དེ་འདྲའི་ཟ་ཡག་ལུགས་སྲོལ་དེ་ཚོ་ཡོང་གི་ཡོད་རེད། དེ་འདྲའི། ཡོད་པ་ནང་བཞིན་ཅིག་ད་ང་ཚོ་ལོ་གསར་པའི་ནང་ལོགས་ཡིན་ན་ཡང། ད་ཅིག་དང་ཀོ་ལོ་རྙིང་པའི་ནང་ལོགས་ལ་ཡང་ཅིག་སོ་སོ་ལ་ཡང། དཀའ་ངལ། འཕྲད་ཡོད་པ་ཡིན་ན་ཡང་འདྲ་ཨ་ནི་སོ་སོ་ལ་ཡང། སྐྱིད་སྡུག་ག་འདྲ་ཅིག་བྱུང་ཡོད་པ་ཡིན་ན་ཡང་ད་ཅིག་ལོ་གསར་པའི་ནང་ལོགས་ལ་ཡང། སླར་ཡང་ཅིག་སོ་སོས་སོ་སོ་ཅིག་སྤོབས་པ་བསྐྱེད་བྱས། ཨ་ནི་མུ་མཐུད་ནས་ཅིག། མི་ཚེ་གསར་པ་གཅིག་འགོ་འཛུགས་བྱ་གཅིག་དང། སྙིང་སྟོབས་གསར་པ་གཅིག་དང། གཅིག་གོ་སྐབས་གསར་པ་གཅིག་ལ་གཅིག་ང་ཚོས་གདུག་རྩུབ་བྱས་བྱས་རེ་བ་བརྒྱབ་བསྡད་ཡོད་རེད། རེ་བ་བརྒྱབ་པ་ནང་བཞིན་གཅིག་ད་ང་ཚང་མའི་གི། ད་བོད་རིགས། ཡོད་དོ་ཅོག་ཚང་མ་ལོ། གདུང་ཤུགས་ཆིག་སྒྲིལ། མཐུན་སྒྲིལ། རྡོག་རྩ་གཅིག་སྒྲིལ་རེད་པ་བྱས་བྱས། གཅིག་གཅིག་ལ་ཡ་རོགས་པ་བྱེད་ཡ། གཅིག་གཅིག་ལ་ཡ། གཅིག་ཕུ་ནུ་མིང་སྲིང་གི་འདུ་ཤེས་འཛིན་ཡ། ད་གི་དེ་ཞེ་དྲག་གལ་ཆེན་པོ་རེད་བསམ་དྲན་འདུག། དེ་འདྲའི་བྱས་པ་ཡིན་ན་གཞི་ནས་ང་ཚོ་བོད་རིགས་ཚང་མ་ལོ་དཀའ་སྡུག་གནས་ལས་སྒྲོལ་ཐུབ་པ་རེད་པ་ཅིག་དང། ང་ཚོའི་བོད་མི་ཚང་མའི་འདོད་དོན་རེད་པ་དེ་འགྲུབ་ཐུབ་ཡག་རེད་པ་ཅིག་ཡོང་གི་རེད་བསམ་དྲན་གྱི་འདུག་དེ་འདྲ་ཡིན་དུས་ཙང་ནས་ཚང་མས་གཅིག་གཅིག་ལ་ཡ་ནས་གཅིག་ག་ཟེར་ཕྲག་དོག་དང་གཅིག་འགྲན་སེམས་དང་དེ་ནང་བཞིན་གྱི་གཅིག་གཅིག་ལ་ཡ་བརྙས་བཅོས་བྱེད་ཡག་རེད་པ་དེ་འདྲ་མ་བྱས་པ་བྱས་བྱས་ཨ་ཚང་མ་ལོ་ལ་གཅིག་གཅིག་ལ་ཡ་ཕུ་ནུ་མིང་སྲིང་གི་འདུ་ཤེས་བཞག་པའི་སྒོ་ནས་གཅིག་གྲོགས་གཅིག་གིས་བྱས། གཅིག་ལ་གཅིག་གིས་པའི་བྱམས་སྐྱོང་དང་མགོན་སྐྱབས་རེད་པ་བྱེད་རེས་བྱས་ཨ་ད་དེ་ཞེ་དྲག་གལ་ཆེན་པོ་རེད་བསམ་དྲན་འདུག་ཨ་ནི་ད་དོན་དེ་ལ་ཡང་ཡང་བསྐྱར་ང་ཚོའི་ད་ཀྱི་བོད་མི་ཐམས་ཅད་ཀྱི་སྙིང་དུ་བརྣག་པའི་དོན་གཞིས་བྱེས་མཉམ་འཛོམས་ཀྱི་ཉི་མ་མྱུར་དུ་འཆར་དང་ཨ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་ཀྱང་ཨ་ནི་བོད་ལ་ཡར་འཇོག་ནི་མྱུར་དུ་ཞབས་སོར་འཁོད་ཐུབ་པའི་ཀྱི་བཀྲ་ཤིས་སྨོན་འདུན་ཞུ་ཡ་ཡིན། དཔལ་ས་སྐྱ་ཁྲི་འཛིན་ཛྙཱ་ན་བཛྲ་རིན་པོ་ཆེ་མཆོག་གིས་བོད་ཀྱི་ལོ་གསར་ལ་བསྩལ་བའི་འཚམས་འདྲི་ཞིག་གསན་རོགས་གནང། བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་ཤིང་འབྲུག་ལོའི་གནམ་ལོ་གསར་བཞད་ཀྱི་དགའ་སྟོན་ལ། ཨེ་ཤེ་ཡ་རང་དབང་རླུང་འཕྲིན་གསན་གསན་གནང་མཁན་གྱི་བོད་རིགས་སྤུན་ཟླ་རྣམ་པ་དང། ཧི་མ་ལ་ཡའི་རི་རྒྱུད་ཀྱི་ཆོས་གྲོགས་རྣམ་པ། དེ་བཞིན་བོད་ཀྱི་ཆོས་དང་རིག་གཞུང་ལ་དགའ་བའི་འཛམ་གླིང་ཤར་ནུབ་ཀྱི་ལོ་གསར་ལ་སྲུང་བརྩི་གནང་མཁན་ཚང་མ་ལ་དེ་རིང་ངས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་རྒྱུ་དང། ལོ་གསར་པ་འདིའི་ནང་བསམ་དོན་ཐམས་ཅད་ཆོས་བཞིན་འགྲུབ་པའི་སྨོན་འདུན་ཞུ་རྒྱུ་ཡིན། ལྷག་པར་དུ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང། སྐྱབས་མགོན་གོང་མ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་གིས་དབུས་པའི། བསྟན་འཛིན་གྱི་སྐྱེས་བུ་གང་ན་སུ་བཞུགས་ཐམས་ཅད་སྐུ་ཚེ་རིང་ཞིང། མཛད་འཕྲིན་ཕྱོགས་ཀུན་ཏུ་རྒྱས་པའི་གསོལ་སྨོན་ཞུ་རྒྱུ་ཡིན། ཡང་དགའ་ལྡན་ཁྲི་རིན་པོ་ཆེ་རྗེ་བཙུན་བློ་བཟང་བསྟན་འཛིན་མཆོག་གིས་ཤིང་འབྲུག་ལོའི་གནམ་ལོ་གསར་བཞད་ལ་འཚམས་འདྲིའི་གསུང་འཕྲིན་གནང་བ་ཞིག་གསན་རོགས་གནང།

གཞིས་བྱེས་གཉིས་ན་བཞུགས་པའི་བོད་མི་ཤ་རིགས་གདུང་གཅིག་བཞུགས་པ་ཡོངས་དང། འཛམ་གླིང་གང་སར་བཞུགས་པའི་ཨ་ནི་ང་རང་ཚོའི་བོད་མི་ཤ་རིགས་གདུང་གཅིག་པ་ཚང་མ་ལ་ལོ་གསར་བའི་ནང་ལ་བཀྲ་ཤིས་རྟེན་འབྲེལ་དང་འཚམས་འདྲི་ཞུ་གི་ཡོད། འོ་དེ་ནས་ལོ་གསར་བའི་ནང་ལ་ཚང་མ་གི་བསམ་དོན་ཐམས་ཅད་ཡིད་བཞིན་འགྲུབ་པ་དང། བྱ་བ་ལམ་འགྲོ་ཡོང་བ་ཚེ་རིང་ནད་མེད་ཡོང་བ་འོ་དེ་འདྲའི་གི་སྨོན་འདུན་ཞུ་བ་དང། ལྷག་པར་དུ་བོད་གངས་ལྗོངས་ཀྱི་ནི། རྒྱལ་དབང་ཐམས་ཅད་མཁྱེན་པ་གོང་ས་ལྷ་མིའི་རྣམ་འདྲེན་མཆོག་གི་སྐུ་ཚེ་བརྟན་ཅིང་དེ་ག་ནང་བཞིན་བསྟན་འཛིན་གྱི་སྐྱེས་བུ་སུ་གང་ན་བཞུགས་པ་ཐམས་ཅད་ཀྱི་སྐུ་ཚེ་བརྟན་པ་དང་མཛད་འཕྲིན་རྒྱས་པའི་གི་སྨོན་འདུན་རྩེ་གཅིག་ཏུ་ཞུ་བ་དང། འཛམ་གླིང་ཡོངས་ཀྱི་ནད་མུག་འཁྲུག་རྩོད་ཞི་བ་བདེ་སྐྱིད་ཕུན་སུམ་ཚོགས་པ་ལ་སོགས་པའི་ཨ་ནི་སྐལ་བ་བཟང་པོ་འབྱུང་བའི་གི་སྨོན་འདུན་དང་ལོ་གསར་ནང་ལ་བཀྲ་ཤིས་བདེ་ལེགས་ཞུ་གི་ཡོད་ཨ་ནི་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།

དེ་ནས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཤིང་འབྲུག་གནམ་ལོ་གསར་བཞད་པའི་དགའ་སྟོན་ལ་གསུང་འཕྲིན་སྩལ་བ་ཞིག་གསན་རོགས་གནང།
བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་གི་ད་ལོ་གསར་གསར་དུ་བཞད་པ་ལ་ཡ་བོད་ཕྱི་ནང་གཉིས་ཀྱི་བོད་མི་ཚང་མ་ལ་ལ་ཡ་ཨ་ནི་ང་ཚོ་བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་རེད་ང་རང་སྒེར་གྱི་ངོས་ནས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ནས

ཐུགས་རེ་ཆེན་པོ་གཅིག་འདུག་ཅིག་གནང་ཡོད་པ་རེད་ད་སྟབས་མ་ལེགས་པ་གཅིག་ལ་ནི་ད་འཛམ་བུ་གླིང་འདིའི་ནང་ལོགས་ལ་ཡ་ད་དམག་འཁྲུག་དང་གོད་ཆག་མང་པོ་ཞེ་པོ་ཅིག་འདུག་ཅིག་ནི་ཡོང་བསྡད་ཀྱི་ཡོད་རེད་དེ་ཡིན་དུས་དུས་རྒྱུན་དུ་ནས་རྒྱལ་བ་རིན་པོ་ཆེས་བཀའ་གནང་བ་ནང་བཞིན་བྱས་ང་རང་ཚོ་གི་བོད་པའི་གི། ནང་ཆོས་ལ་བརྟེན་པའི་རིག་གཞུང་འདི་འཚེ་བ་མེད་པ་དང་བྱམས་སྙིང་རྗེ་ལ་བརྟེན་པའི་རིག་གཞུང་ཅིག་ཡིན་དུས། དེའི་གི་ད་ད་ལྟ་བར་དུ་རྒྱལ་བ་རིན་པོ་ཆེས་བཀའ་སློབ་གནང་བཞག་པ་ཡིན་ནའི་རེད་བསྟན་བདག་བླ་ཆེན་རྣམ་པ་ཚོས་བཀའ་སློབ་གནང་བཞག་པ་དེ་ཚོ་ཡིན་ནའི་རེད་བསྟན་འཛིན་གྱི་སྐྱེས་བུ་དམ་པ་ཚོས་ད་འཛམ་བུ་གླིང་འདིའི་ཁྱོན་ཡོངས་ལ་ཡ་ཅིག་ལག་གཉིས་ཐལ་མོ་སྦྱར་བྱས་ནང་ཆོས་ཀྱི་གོ་དོན་དང་འབྲེལ་བའི་ཐོག་ནས་འཛམ་བུ་གླིང་འདིའི་ནང་ལ་ཞི་བདེ་སྤེལ་ཡག་གི་ད་ཕྱག་ལས་སྣ་ཚོགས་ཅིག་འདུག་གནང་ཡོད་པ་དེ་བརྒྱུད་ནས་ང་ཚོ་སྤྱིའི་འཛམ་བུ་གླིང་འདི་ནང་ལ་ཞི་བདེ་བསྐྲུན་ཡ་ལ་བོད་པའི་ནང་ཆོས་དང་རིག་གཞུང་གིས་ཕན་ཐོགས་ཆེན་པོ་ཅིག་བསྒྲུབ་ཐུབ་ཀྱི་ཡོད་པ་དེ་གསལ་པོ་རེད། འདིའི་སྒང་ལ་ང་ཚོ་བོད་པ་ཚོའི་ངོས་ནས་ཡིན་པ་ཡིན་ནའི་དམ་བཅའ་བརྟན་པོ་བྱས་བྱས་ང་ཚོ་གི་གནས་སྟངས་གང་ཡིན་ག་འདྲ་གཅིག་གི་འོག་ལ་ཡིན་པ་ཡིན་ནའི་འཚེ་བ་མེད་པའི་ལམ་སྒང་ལ་འཇུག་བྱས་མ་འོངས་པར་དཀའ་རྙོག་སེལ་བ་ཡིན་ནའི་ཁོ་རྒྱུན་གནས་ཐུབ་ཡས་ཀྱི་དཀའ་རྙོག་དེ་འདི་འདྲའི་ཅིག་གནས་སྟངས་ཅིག་སྒང་ལ་འགྱུར་ཐུབ་ཁོ་མེད་ད་འཚེ་བའི་ཐོག་ནས་ལས་ཀ་ག་རེ་བྱས་པ་ཡིན་ནའི་ཁོ་ག་དུས་ཡིན་ནའི་འཚེ་བ་ལ་ཡ་འཚེ་བའི་གི་ད་འབྲས་བུ་ཅིག་སྨིན་གྱི་རེད་མ་གཏོགས་བྱེད་ཀྱི་ཁོ་བདེ་བའི་གི་སྨིན་ཡ་དེ་ཁག་པོ་ཅིག་ཡིན་དུས་ཚང་མ་དེ་ཚོ་ང་ཚོས་དམ་བཅའ་བརྟན་པོ་འཛིན་དགོས་ཡ་དང་ཨ་ནི་ལྷག་པར་དུ་བོད་ནང་ཡོད་པའི་བོད་མི་ཚོ་ད་དཀའ་ངལ་ཆེན་པོ་ཞིག་འཕྲད་ཡོད་རེད་ཁྱེད་རང་ཚོ་གདོང་ལེན་མང་པོ་ཅིག་བྱེད་དགོས་ཀྱི་ཡོད་རེད་གནས་སྟངས་ཛ་དྲག་པོ་དང་དཀའ་ངལ་ཆེན་པོ་མང་པོ་གཅིག་འོག་ནས་བྱེད་དགོས་ཀྱི་ཡོད་རེད་དེ་ཡིན་ནའི་ཁྱེད་རང་ཚོས་ད་ད་ལྟ་བར་དུ་ཧུར་ཐག་པ་དང་དཀའ་ལས་བརྒྱབ་པ་རེད་མི་རིགས་དོན་དག་སོ་སོའི་གི་ཅིག་མི་རིགས་ཀྱི་ངོ་བོ་དོན་དག་སྐད་ཡིག་དང་ཆོས་དང་རིག་གཞུང་ད་ད་ལྟ་རྒྱ་ནག་གཞུང་གི་སྲིད་ཇུས་འཛིན་བཞིན་པ་དེ་ཚོ་ལ་བལྟས་པ་ཡིན་ན་ད་ཛ་དྲག་རུ་ཞེ་པོ་ཅིག་ག་ད་བོད་པའི་མི་རིགས་ཀྱི་ངོ་བོ་ཁོ་རང་མེད་པ་བཟོ་ཡག་གི་ད་སྲིད་ཇུས་དེ་འདྲ་ཞིག་འགྲོ་བསྡད་ཀྱི་ཡོད་དུས་ད་འདོད་གྱི་ཅིག་ད་དཀའ་ངལ་ཡོད་རེད་དེ་ཡིན་པ་ཡིན་ནའི་སྔར་དང་མ་འདྲ་བའི་གི་ད་སེམས་ཤུགས་འཕར་མ་ཞིག་བསྐྱེད་བྱས་ཁྱེད་རང་ཚོས་གི་བོད་པའི་མི་རིགས་ངོ་བོ་སྲུང་སྐྱོབ་བྱེད་ཡ་དང་ཨ་ནི་གོང་འཕེལ་བཏང་ཡ་ལ་ཡ་ད་ཐབས་ཤེས་སྣ་ཚོགས་ཅིག་བརྒྱུད་ནས་བྱེད་དགོས་ཡ་དེ་གལ་ཆེན་པོ་རེད་ཤག་ང་ཚོ་བཙན་བྱོལ་ནང་གང་ཐུབ་ཐུབ་ཅིག་ང་ཚོ་བྱེད་བསྡད་གི་ཡོད་ཕྱིན་དུ་བྱེད་ཡ་ཡིན་ཨ་ནི་ལོ་རྗེས་མའི་གི་ལོ་གསར་བར་དུ་ཁྱེད་རང་ཚང་མ་ལ་སྐུ་ཁམས་གསལ་ཐང་ཡོང་ཡ་དང་ཨ་ནི་གཙོ་བོ་དེ་ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཁམས་བདེ་པོ་ཡོང་ཡ་དང་སྐུ་ཚེ་ཞབས་པད་བརྟན་ཡ་དེ་ང་ཚོར་གལ་ཆེན་པོ་ང་ཚོ་གཅིག་པོ་མ་རེད་འཛམ་བུ་གླིང་ལ་གལ་ཆེན་པོ་ཆགས་བསྡད་ཡོད་རེད་དེ་ལ་ཡ་ང་ཚོ་གསོལ་བ་སྨོན་ལམ་འདེབས་ཡ་དང། གལ་ཆེ་ཤོས་དེ་ད་རྒྱལ་བ་རིན་པོ་ཆེས་བཀའ་གནང་བཞག་པ་དེ་གལ་ཏེ་ང་ཚོ་དོན་རྟོགས་པ་བྱས་བྱས་ཉམས་ལེན་གྱི་ཐོག་ལ་འགྲོ་ཐུབ་དགོས་ཡ་དེ་གལ་ཆེན་པོ་རེད་ཅེས་ཞུས་ཡོད་ཐུགས་རྗེ་ཆེ། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་ལོ་གསར་གྱི་འཚམས་འདྲི་གནང་བར་སྙན་སྒྲོན་ཞུ་བ་ཡིན།
ད་དེ་རིང་ལོ་གསར་གྱི་འཚམས་འདྲི་ཚིག་ཁ་ཤས་ཞུ་ཡ་ལ་ནི་བོད་ཕྱི་ནང་གཉིས་ལ་ཡོད་མཁན་གྱི་བོད་མི་ཡོངས་དང་ཨ་ནི་བོད་ཀྱི་གྲོགས་ཕོ་མོ་ཡོངས་ལ་བོད་མི་སྤྱི་འཐུས་ལྷན་ཚོགས་ཀྱི་ཚབ་དང་ཨ་ནི་སྒེར་གྱི་ངོས་ནས། བོད་ཤིང་འབྲུག་ལོའི་གནམ་ལོ་གསར་དུ་ཚེས་པའི་དགའ་སྟོན་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ད་ལོ་གསར་ཟེར་ཡོང་དུས་ད་མི་རིགས་ཀྱི་རིག་གཞུང་ལྟ་བུ་འདྲ་བོ་ཞིག་ཆགས་བསྡད་རེད་ནི་ད་ནང་བཞིན་གྱི་དེང་སང་རྒྱལ་སྤྱིའི་ནང་གི་འགྲོ་སྟངས་བལྟས་པ་ཡིན་ན་ད Happy New Year ཟེར་ནས་ཚང་མས་ཀྱི་གཅིག་ལོ་གསར་བ་དེ་གཅིག་བཀྲ་ཤིས་དང་ལྡན་པའི་ཐོག་ནས་གཅིག་གསོལ་འདེབས་ཡག་གི་དེ་འདྲའི་གནས་བབས་ཆགས་བསྡད་རེད། ཡིན་ནའང་ད་ང་རང་ཚོ་བོད་ཀྱི་ཐུན་མོང་མ་ཡིན་པའི་ཐོག་ནས་ཀྱི་ལོ་གསར་སྲུང་བརྩི་བྱེད་སྟངས་ལས་ཀྱི་རིག་གཞུང་དང་འབྲེལ་བའི་ཐོག་ནས། ཆོས་ཕྱོགས་དང་འབྲེལ་བའི་ཐོག་ནས་རྣམ་པ་མང་པོ་ཞིག་ཡོད་རེད་ཨ་ནི་ང་ཚོ་དེ་ཚང་མ་ཀྱི་ལོ་གསར་སྲུང་བརྩི་སྐབས་སུ་ཀྱི་ལག་བསྟར་ཞུ་ཐུབ་དགོས་ཡ་དེ་གལ་ཆེན་པོ་གཅིག་དང་ཨ་ནི་ད་ག་ནང་བཞིན་གྱི་ལོ་གསར་པའི་ནང་ལོགས་ལ་ཀྱི་བྱ་བ་བཟང་པོ་མང་པོ་ཀྱི། ཀྱི་འགོ་རྩོམ་ཐུབ་ཡ། ནི་སོ་སོ་གི་མིག་ཀྱང་ཐུབ་དགོས་ཡ་དེ་གལ་ཆེན་པོ་རེད་བསམ་གྱི་འདུག་དེ་ནང་བཞིན་གྱི་ཉི་མ་གཉིས་གསུམ་དགའ་དགའ་སྤྲོ་སྤྲོ་ཙམ་མ་ཡིན་པའི་གཅིག་ལོ་གསར་བ་དང་ལོ་ཧྲིལ་བོ་འདི་དོན་སྙིང་དང་ལྡན་པ་ཡོང་ཐུབ་ཡ་ལ་འབད་བརྩོན་ཞུ་དགོས་ཡ་དེ་གལ་ཆེན་པོ་ཆགས་བསྡད་རེད་དེ་ག་ནང་བཞིན་གྱི་ད་ཆབ་སྲིད་ཀྱི་ཐོག་ནས་ཞུ་བ་ཡིན་ན་ད་ང་རང་ཚོ་བོད་ཕྱི་ནང་གཉིས་ཀྱི་གནས་སྟངས་འདྲ་བོ་ཆགས་ནས་ད་ང་ཚོ་གྱོང་ཆེན་པོ་རེད་ཡིན་ན་ཡང་སྤྱི་ཡོངས་ཀྱི་ད་དུས་རབས་ཉི་ཤུ་རྩ་གཅིག་པའི་ཆབ་སྲིད་ཀྱི་ཁོར་ཡུག་འཛམ་གླིང་གི་ཆབ་སྲིད་ཀྱི་ཁོར་ཡུག་ནས་ལྟ་ཡོང་དུས་ད་འགྱུར་བ་ཆེན་པོ་ཞེ་པོ་ཞིག་འགྲོ་བསྡད་ཀྱི་ཡོད་རེད་ཨ་ནི་ད་ནང་བཞིན་གྱི་རྒྱ་ནག་ནང་ལོགས་ལ་ཡིན་ན་ཆབ་སྲིད་ཀྱི་འགྱུར་བ་འགྲོ་བསྡད་ཀྱི་ཡོད་རེད་ཨ་ནི་དེ་ནང་བཞིན་གྱི་ད་འཛམ་གླིང་ནང་ལོགས་ལ་ད་རང་དབང་དང་དམངས་གཙོ་ཟེར་ནས་ཀྱི་ཚང་མ་དགའ་ཞེན་ཤུགས་ཆེ་བའི་དུས་ཚོད། འགྲོ་ཡག་གི་གོ་སྐབས་དེ་དང་བསྟུན་ནས་ད་ང་རང་ཚོ་བོད་མི་ནང་ལ་ཡང་དམིགས་བསལ་གྱི་གོ་སྐབས་གསར་པ་མང་པོ་ཞིག་ཡོང་གི་ཡོད་རེད། ང་རང་ཚོ་བདེན་པའི་འཐབ་རྩོད་ཀྱི་ཐོག་ནས་ཀྱི་ང་རང་ཚོ་ཀྱི་བདེན་པ་དང་རྒྱུ་མཚན་ཡོད་པ་ཡིན་དུས་ཉི་མ་གཅིག་ང་ཚོ་གཞིས་བྱེས་མཉམ་འཛོམས་ཡོང་ཐུབ་ཡག་གི་ངེས་པ་འདྲ་བོ་ཞིག་ཆགས་བསྡད་རེད། ཨ་ནི་དེའི་ཐོག་ལ་ང་རང་ཚང་མས་ཀྱི་འབད་བརྩོན་དང་ཐུགས་ཁུར་གནང་དགོས་ཡག་གཅིག་དང། ཨ་ནི་དེ་ག་ནང་བཞིན་གྱི་ད་ང་རང་ཚོ་ཕ་མེས་ནས་ཡོད་པའི་ཆོས་དང་རིག་གཞུང་སྐད་ཡིག་གི་ཐོག་ལ་ད་ང་རང་ཚོ་བོད་མི་ཚང་མས། རྒན་གཞོན་ཚང་མས་དེའི་ཐོག་ནས་ཀྱི་སེམས་ཁུར་གནང་ནས་ཀྱི་ཉིན་རེའི་འཚོ་བའི་ནང་ལོགས་ལ་བེད་སྤྱོད་ཡོང་ཐུབ་དགོས་ཡག་དེ་གལ་ཆེན་པོ་རེད་ཤག་དེ་འདི་ད་བོད་མི་རིགས་གནས་མ་གནས་ཟེར་དེ་བོད་ཀྱི་སྐད་ཡིག་དང་རིག་གཞུང་གི་ཐོག་ལ་ཐུག་བསྡད་ཀྱི་ཡོད་རེད་ད་ནང་བཞིན་གྱི་བོད་སྐད་ཡིག་དང་རིག་གཞུང་ཟུར་དུ་ཡོད་ཕྱིན་ཆད་ད་མི་རིགས་དེ་གི་རང་དང་ངོ་མཚོན་ཐུབ་ཡག་གི་གནས་སྟངས་ཆགས་བསྡད་རེད་དེ་ཚོའི་ཐོག་ལ་ང་ཚོ་ཐུགས་སྣང་གནང་ནས་འབད་བརྩོན་ཞུ་ཐུབ་དགོས་ཡ་དེ་གལ་ཆེན་པོ་རེད་ཤག་ད་ནང་བཞིན་གྱི་ད་ལོ་འདིའི་ནང་ལོགས་ལ་གལ་ཆེ་བ་གཅིག་ད་ང་ཚོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་བོད་ལུགས་བརྩིས་པ་ཡིན་ན་དགུང་ལོ་དགུ་བཅུའི་ནང་ལོགས་ལ་ཕེབས་ཡོང་གི་ཡོད་རེད། དེ་ནང་བཞིན་གྱི་ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཡུན་རིང་པོར་འཚོ་བཞུགས་གནང་ཡ་དགོས་ཡ་དེ་ད་ང་རང་ཚོ་བོད་མི་ཚང་མའི་ད་གཅིག་རེ་འདུན་གཅིག་པུ་འདྲ་བོ་ཞིག་ཆགས་བསྡད་རེད་སྐྱབས་མགོན་རིན་པོ་ཆེ་གི་རླབས་ཆེན་དགོངས་གཞི་དེ་ཚོ་ང་ཚོས་སྒྲུབ་ཐུབ་ཡ། ལྷག་པར་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་རྗེས་དྲན་ཞུ་ཐུབ་དགོས་ཡ། དེ་འདྲ་གི་ཐོག་ནས་ད་ང་ཚོ་གཞུང་འབྲེལ་རེད་གཞུང་འབྲེལ་མ་ཡིན་པའི་ཐོག་ནས་ད་ང་ཚོ་དགུ་བཅུའི་གོ་སྟོན་ཟེར་ནས་སྲུང་བརྩི་གི་ལས་རིམ་མང་པོ་ཡོང་གི་རེད། ད་ག་ནང་བཞིན་གྱི་ད་བོད་མི་ཚང་མས་ཅིག་སྐྱབས་མགོན་རིན་པོ་ཆེ་གི་མཛད་འཕྲིན་རེད་སྐྱབས་མགོན་རིན་པོ་ཆེ་གི་ཐུགས་རྗེ་བཀའ་དྲིན་རེད་དེ་འདྲའི་མཚོན་ཐུབ་ཡག་གི་སྒེར་སོ་སོའི་ངོས་ནས་ལས་རིམ་དེ་འདྲའི་ཆ་ཤས་ལེན་ཐུབ་པ་ཡིན་ན་ཏན་ཏན་དེ་ཡག་པོ་རེད་བསམ་གྱི་འདུག་ཨ་ནི་སྤྱི་ཡོངས་ཀྱི་ད་ང་རང་ཚོ་བོད་མི་རིགས་ཟེར་ཡོང་དུས་ཀྱི་ལོ་རྒྱུས་ཀྱི་ཐོག་ནས་བལྟས་པ་ཡིན་ན་ཆ་ལོ་རྒྱུས་རིག་གཞུང་ཕྱུག་པོ་ཡོད་མཁན་གྱི་ཆགས་བསྡད་རེད་ཨ་ནི་ང་རང་ཚོ་མེས་པོ་བཙན་པོ་གོང་མ་རྣམས་ཀྱི་སྙིང་སྟོབས་དང་འབད་བརྩོན་ལ་བརྟེན་ནས་ཅིག་ཆོས་རིག། མི་སེར་གྱི་དང་ཕུན་སུམ་ཚོགས་པ་ཅིག་ཡོད་པ་ཡིན་ཏེ། ད་ང་རང་ཚོ་བོད་གངས་ཅན་པ་ཟེར་ནས་བོད་བོད་རིགས་སྤུན་ཟླ་ཟེར་ནས་ཚང་མ་ད་ཅིག་གཅིག་གྱུར་གྱི་འདུ་ཤེས་དེ་སླེབས་ཐུབ་ཡོད་རེད་དེ་ནང་བཞིན་གྱི་ད་ང་རང་ཚོ་མཚམས་རེ་འོང་ཅིག་ལུང་ཚན་དང་ཆོལ་ཁ་དེ་འདྲའི་རྒྱུ་མཚན་དེ་བཤད་ནས་ཅིག་བོད་མིའི་ནང་ཁུལ་གྱི་མཐུན་ལམ་དེ་རྡོག་རོལ་གཏོང་བསྡད་དེ་འདྲའི་གི་མཚམས་རེ་ཡོང་བསྡད་པའི་གནས་སྟངས་ལ་ཆགས་བསྡད་ཀྱི་འདུག་དེ་ཡིན་དེ་དེ་འདྲའི་གི་ཐོག་ལ་ང་ཚོ་དགོངས་པ་བཞེས་ནས་མཚམས་རེ་བསམ་ཚུལ་མ་མཐུན་པ་ཡོང་ཆོག་གི་རེད་དེ་ཡིན་དུས་ང་ཚོ་ཁྱིམ་ཚང་གཅིག་ནང་ཡིན་ན་ཡང་བསམ་ཚུལ་མ་མཐུན་པ་ཡོང་གི་ཡོད་རེད་དེ་དེ་རྒྱུ་མཚན་ཆེན་པོ་འདྲ་བཟོས་ནས་ཨ་ནི་ཅིག་འགལ་བ་ཆེ་རུ་བཟོ་ཡག་གི་འབད་བརྩོན་འདྲ་བ་དེ་དེ་ནམ་ཡང་མ་གནང་བ་དང། དེ་འདྲས་ཀྱི་གནང་མཁན་ཡོད་པ་ཡིན་ན་དེ་ཚོ་ལ་གོ་སྐོན་བསླབ་བྱ་བྱེད་ཐུབ་དགོས་དེ་གལ་ཆེན་པོ་རེད་ཤག་ཟེར་ནས་དེ་ཞུ་ཡ་ཡིན་ཨ་ནི་ང་ཚོ་བཙན་བྱོལ་ནང་ལོགས་ལ་ཐོག་མར་འབྱོར་བའི་སྐབས་སུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཆོལ་ཁ་གསུམ་དེ་སྐྱིད་ན་མཉམ་སྐྱིད་སྡུག་ན་མཉམ་སྡུག་གི་ད་སྐྱབས་མགོན་རིན་པོ་ཆེ་ཐོག་མའི་དགོངས་གཞི་ཆགས་བསྡད་རེད་ཨ་ནི་དེ་འདྲ་ཡོང་ཡག་ལ་ད་བཀའ་སློབ་རིམ་པ་མང་པོ་ཅིག་ཕེབས་བསྡད་རེད་དེ་ཡིན་དུས་ཨ་ནི་དེ་ཚོ་ང་ཚོ་དགོངས་པར་བཅངས་ནས་སྤྱི་ཡོངས་ཀྱི་ཆ་ནས་ང་ཚོ་བོད་པ་རྣམས་པ་མཐུན་ལམ་དམ་ཚིག་ཡག་ཐག་ཆོད་ཡོད་རེད་དེ་ད་རུང་ཡིན་ན་ཡང་ང་ཚོ་ཤུགས་ཆེ་རུ་གཏོང་ཐུབ་དགོས་ཡ་དེ་ཚང་མས་འབད་བརྩོན་གནང་རོགས་གནང་ཞུ་ཡ་ཡིན་ད་ལོ་གསར་གི་འཚམས་འདྲི་མཉམ་དུ་ད་ཚིག་ཁ་ཤས་ཀྱི་དེ་འདྲའི་ཞུ་ཡ་ཡིན་ཨ་ནི་བསྐྱར་དུ་ལོ་གསར་བ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་དང་ཨ་ནི་ལོ་གསར་བའི་ནང་ནད་མེད་ཚེ་རིང་བདེ་སྐྱིད་ཕུན་སུམ་ཚོགས་པ་ཨ་ནི་དེ་ག་ནང་བཞིན་གྱི་ད་བྱམས་པ་དང་བརྩེ་བ་སྙིང་རྗེ་གི་ནུས་པ་དེ་གོང་དུ་འཕེལ་བའི་ཐོག་ནས་འཛམ་གླིང་ཞི་བདེ་ཡོང་ཡ།

གསུང་འཕྲིན་ཞིག་གསན་རོགས་གནང། བཀྲ་ཤིས་བདེ་ལེགས། Main sabhi Himachal vasiyon ki or se།
བཀྲ་ཤིས་བདེ་ལེགས། ངས་ཧི་མ་ཅལ་མངའ་སྡེའི་ནང་གནས་སྡོད་ཡུལ་མི་ཚང་མའི་ཚབ་ཞུས་ཏེ། བོད་ཀྱི་ལོ་གསར་པའི་སྐལ་བཟང་གི་ཉིན་མོ་དེར། བོད་མི་གཅེན་གཅུང་ཡོངས་ལ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས། ང་ཚོ་ཧི་མཱ་ཅལ་ན་གནས་སྡོད་ཡུལ་མི་ཚང་མ་དགའ་འོས་པ་དང་སྤོབས་པ་སྐྱེ་དགོས་པ་ཞིག་ནི། ཧི་མཱ་ཅལ་ན་ཆགས་པའི་རྡ་རམ་ས་ལ་ནི་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཞུགས་སྒར་དུ་གྱུར་ཡོད། ཚང་མས་མཁྱེན་གསལ་ལ། ལོ་མང་ནས་ཧི་མཱ་ཅལ་མངའ་སྡེའི་ཡུལ་མི་དང་བོད་མིའི་དབར་ཕན་ཚུན་འཆམ་མཐུན་ངང་གནས་ཡོད་ལ། དེ་ལྟ་བུའི་འཆམ་མཐུན་མ་འོངས་མུ་མཐུད་གནས་རྒྱུར་ངས་རེ་བ་རྒྱབ་བཞིན་ཡོད། ངས་བོད་ཀྱི་ལོ་གསར་པའི་ཉིན་མོ་དེའི་བརྒྱུད་ང་ཚོ་ཚང་མའི་མི་ཚེའི་ནང་གཏན་གྱི་བདེ་སྐྱིད་དང་བྱ་བ་ལམ་འགྲོ་ཡོང་བའི་སྨོན་འདུན་ཞུ་རྒྱུ་ཡིན། རྒྱ་གར་རྒྱལ་ལོ། ཧི་མ་ཅལ་རྒྱལ་ལོ། Jai Hind Jai Himachal། རྒྱ་གར་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་གིས་ལོ་གསར་གྱི་འཚམས་འདྲི་གནང་བ་ཞིག་གསན་རོགས་གནང།

ཡང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་ཤིང་འབྲུག་གནམ་ལོ་གསར་དུ་བཞད་པའི་དགའ་སྟོན་ལ། རྒྱ་གར་གྱི་སྲིད་འཛིན་ཟུར་པ་རཱམ་ནཱཐ་ཀོ་བིནད་མཆོག་གིས་འཚམས་འདྲི་གནང་བ་ཞིག་གསན་རོགས་གནང། On this special occasion of the Tibetan New Year, Losar, ད་རེས་བོད་ཀྱི་ལོ་གསར་གྱི་དམིགས་བསལ་དུས་ཚིགས་འདིར་ངོས་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དབུས་པའི་འཛམ་གླིང་ཁྱོན་ཡོངས་སུ་གནས་པའི་བོད་མི་རྣམས་ལ་འཚམས་འདྲི་ཞུ་རྒྱུ་ཡིན། བྱམས་སྙིང་རྗེ་གཞི་རྩར་བཟུང་བའི་བོད་ཀྱི་ཆོས་དང་རིག་གཞུང་རྒྱུན་གནས་ཐུབ་པའི་སྨོན་འདུན་ཞུ། རྒྱ་གར་དེ་བཞིན་ནང་པ་སངས་རྒྱས་པའི་ཆོས་ཀྱི་འབྱུང་ཁུངས་ཀྱི་རྒྱལ་ཁབ་ཅིག་ཡིན་པ་དང། འཛམ་བུ་གླིང་འདིའི་ནང་འབྱུང་བཞིན་པའི་ནད་མུག་འཁྲུག་རྩོད་ཀྱི་སྐབས་ནང་པ་སངས་རྒྱས་པའི་རིན་ཐང་ཅན་གྱི་བྱམས་པ་དང་འཚེ་བ་མེད་པ། དེ་བཞིན་གཞན་ཕན་གྱི་བསམ་པས་མུན་སེལ་གྱི་སྒྲོན་མེ་ལྟ་བུ་ཕན་ཐོགས་བསྐྲུན་ཡོད་ལ། ནང་པ་སངས་རྒྱས་པའི་ཆོས་ཀྱི་བསླབ་བྱ་ཁག་དེ་སྔ་ལས་དེང་རབས་ཅན་གྱི་དུས་འདིར་འབྲེལ་བ་ཆེ་བ་ཆགས་ཡོད་པ་རེད།

རྒྱ་གར་གྱི་བོ་ལི་ཝུད་གློག་བརྙན་འཁྲབ་སྟོན་པ། སོ་ནོ་སུ་ཌུ་ཞུ་བའི་ལོ་གསར་གྱི་འཚམས་འདྲི་གནང་བ་ཞིག་སྙན་སྒྲོན་ཞུ་བ་ཡིན།
Hi everyone so I'm very happy to be on radio free Asia today and ཚང་མ་ལ་བཀྲ་ཤིས་བདེ་ལེགས་ང་དེ་རིང་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་དུ་བཅར་རྒྱུ་བྱུང་བར་དགའ་པོ་བྱུང་ངས་གོ་སྐབས་འདི་བཟུང་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་འཛམ་བུ་གླིང་ཁྱོན་ཡོངས་སུ་ཡོད་པའི་བོད་མི་རྣམས་ལ་བདེ་སྐྱིད་ཕུན་སུམ་ཚོགས་པ་དང་བཀྲ་ཤིས་པའི་ལོ་གསར་གྱི་སྨོན་འདུན་ཞུ་རྒྱུ་ཡིན། ཚང་མར་དཀོན་མཆོག་གིས་གཟིགས་པའི་སྨོན་འདུན་ཞུ། གུས་པ་ནི་གཡོ་བ་མེད་པའི་སྙིང་རྗེ་དང་བྱམས་བརྩེའི་ནུས་སྟོབས་ལ་ཡིད་ཆེས་ཆེན་པོ་ཞུ་མཁན་ཞིག་ཡིན་ལ། གུས་པ་རང་ཉིད་ཀྱིས་བྱམས་བརྩེའི་རིན་ཐང་འདི་དག་གཞི་རྩར་བཟུང་སྟེ་མི་ཚེ་སྐྱེལ་རྒྱུའི་ཐོག་འབད་བརྩོན་ཞུ་བཞིན་ཡོད་ལ། གཞན་ཕན་གྱི་བྱ་བ་བསྒྲུབ་རྒྱུར་འབད་བརྩོན་ཆེན་པོ་ཞུ་གི་ཡོད་པས་དེའི་བརྒྱུད་ནས་ཞི་བདེ་དང

སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དབུས་པའི་བོད་མི་རྣམས་ལ་ལོ་གསར་བར་འཚམས་འདྲི་ཞུ་རྒྱུ་བྱུང་བར་སྤྲོ་སྣང་ཤིན་ཏུ་འཁོལ་ཞིང་དགའ་ཚོར་ཆེན་པོ་བྱུང། ལོ་གསར་བར་བཀྲ་ཤིས་བདེ་ལེགས་གྲངས་མེད་ཞུ། བོད་མི་ཞུམ་པ་མེད་པའི་སོར་ཆུད་ནུས་རྩལ་དང་བྱམས་བརྩེ་དང་སེམས་བཟང་གི་ཁྱད་ཆོས་ལྡན་པའི་རིག་གཞུང་བཟང་པོ་དེ་བསྐལ་པ་ནས་བསྐལ་པའི་བར་རྒྱུན་ཆད་མེད་པར་བརྒྱུད་སྤྲོད་ཐུབ་པའི་སྨོན་འདུན་ཞུ་གི་ཡོད། བོད་ཀྱི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་མི་ཉམས་པར་རྟག་ཏུ་གནས་པའི་ཐོག་འཛམ་བུ་གླིང་འདིའི་ནང་གི་མི་འབོར་གྲངས་ལས་འདས་པར་ཕན་ཐོགས་སྒྲུབ་ཐུབ་པའི་སྨོན་འདུན་ཞུ་རྒྱུ་ཡིན། ངའི་བོད་མི་གྲོགས་པོ་ཚོར་ལོ་གསར་ལ་བཀྲ་ཤིས་བདེ་ལེགས་ཞུ། ལོ་གསར་བཀྲ་ཤིས་བདེ་ལེགས my Tibetan friends། འཛམ་གླིང་ནང་གི་གྲགས་ཅན་མ་བྱན་ཆེན་པོ་དང་སྒྱུ་རྩལ་བ་ཝི་ཀ་སི་ཁ་ན་ཞུ་བའི་ལོ་གསར་གྱི་འཚམས་འདྲི་གསན་རོགས་གནང།
Hi everyone this is Chef Vikas Khanna།
ཚང་མ་ལ་བཀྲ་ཤིས་བདེ་ལེགས་ང་ཝི་ཀ་སི་ཁ་ན་ཡིན། གུས་པས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དབུས་པའི་འཛམ་གླིང་ཁྱོན་ཡོངས་སུ་ཡོད་པའི་བོད་མི་རྣམས་ལ་ལོ་གསར་བ་འདིར་བྱ་བ་ལམ་འགྲོ་ཡོང་བའི་སྨོན་འདུན་ཤུགས་ཆེ་ཞུ་རྒྱུ་ཡིན། ལོ་འདིའི་ནང་བདེ་སྐྱིད་དང་ཞི་བདེ་ཕུན་ཚོགས་ཡོང་བའི་སྨོན་འདུན་ཞུ།

བྱུང་ལ་ཁྱེད་རང་ཡོང་ས་ག་ནས་ཡོང་ང་རང་ཡོང་ས་བོད་ནས་ཡོང། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་སྒང་ཏོག་ནང་ལ་གནས་སྡོད་གནང་མཁན་བོད་མི་ཚོས། འབྲས་ལྗོངས་མངའ་སྡེའི་སྲིད་སྐྱོང་དང་ལྷན་དུ་བོད་ཀྱི་ལོ་གསར་སྲུང་བརྩི་ཞུས་ཡོད་པའི་སྐོར་ལ། སྒང་ཏོག་ནས་འདི་གའི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ལོ་ལྟར་བོད་ཀྱི་ལོ་གསར་ཉིན་མོ་དང་སྟབས་བསྟུན་སྒང་ཏོག་ས་གནས་འགོ་འཛིན་དབུས་པའི་བོད་པའི་གཞུང་འབྲེལ་དང་གཞུང་འབྲེལ་མིན་པའི་ཚོགས་སྐྱིད་ཁག་གི་སྐུ་ཚབ་བཅས་ནས་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་དང་མངའ་སྡེའི་སྲིད་སྐྱོང་མཆོག་རྣམ་གཉིས་ལ་ལོ་གསར་འཚམས་འདྲིའི་ཆེད་དུ་མཇལ་བཅར་ཞུས་སྲོལ་ཡོད་པ་བཞིན་འདི་ལོ་ཡང་བོད་ཀྱི་ལོ་གསར་གྱི་ཚེས་པ་གཅིག་ཉིན་སྒང་ཏོག་ནང་གི་བོད་པའི་གཞུང་འབྲེལ་དང་གཞུང་འབྲེལ་མིན་པའི་ཚོགས་པ་ཁག་གི་སྐུ་ཚབ་བཅས་ནས་མངའ་སྡེའི་སྲིད་སྐྱོང Lakshman Prasad Acharya མཆོག་གི་བཞུགས་གནས Governor House དུ་མཇལ་བཅར་ཞུས་ནས་ཁོང་ལ་འབྲས་ལྗོངས་ནང་གི་བོད་མི་ཡོངས་ཀྱི་ཚབ་ཞུས་ཏེ་ལོ་གསར་གྱི་འཚམས་འདྲི་ཞུས་གནང་སོང།

ད་རིང་བོད་ཀྱི་ལོ་གསར་པའི་རྟེན་འབྲེལ་གྱི་དགའ་སྟོན་ཉིན་མོར་འབྲས་ལྗོངས་ནང་གི་མི་དམངས་ཚང་མར་ལོ་གསར་འཚམས་འདྲི་དང་ལྷག་པར་དུ་ལོ་གསར་ནི་ལོ་རྒྱུས་རང་བཞིན་ལྡན་པའི་དུས་སྟོན་ཁྱད་པར་ཅན་ཞིག་ཀྱང་ཆགས་ཀྱི་ཡོད་པ་རེད་ང་ཚོ་དགའ་འོས་པ་ཞིག་ནི་ཉེ་ཆར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ས་གནས་འདིར་ཕེབས་ནས་ང་ཚོ་ཚང་མ་ལོ་ལ་ཁོང་གིས་ཐུགས་རྗེའི་བྱིན་རླབས་གནང་པ་དེ་ཡིས་འདི་ལོའི་ལོ་གསར་དེ་དམིགས་བསལ་ཞིག་ཆགས་ཀྱི་ཡོད་པ་རེད་མངའ་སྡེའི་ནང་གི་མི་དམངས་རྣམས་བདེ་སྐྱིད་ཕུན་སུམ་ཚོགས་པ་དང་ཞི་བདེའི་ངང་གནས་པའི་ལོ་གསར་པའི་འཚམས་འདྲི་གྲངས་མེད་ཞུ་བཞིན་ཡོད། ཡང་དེ་རིང་ལོ་གསར་ཚེས་པ་གཅིག་ཉིན་སྒང་ཏོག་ས་གནས་འགོ་འཛིན་ལས་ཁུངས་སུ་སྒང་ཏོག་ནང་གི་བོད་པའི་གཞུང་འབྲེལ་དང་གཞུང་འབྲེལ་མིན་པའི་ཚོགས་སྐྱིད་ཁག་དང་རིས་མེད་དགོན་སྡེ་ཁག་གི་སྐུ་ཚབ་དང་ལས་བྱེད་རྣམ་པ་ཚང་འཛོམས་ཐོག་ལོ་གསར་པའི་རྟེན་འབྲེལ་གྱི་མཛད་སྒོ་སྒང་ཏོག་ས་གནས་འགོ་འཛིན་ལས་ཁུངས་ཀྱི་ཚོགས་ཁང་གསར་པའི་ནང་འཚོགས་གནང་སོང། སྐབས་དེར་སྒང་ཏོག་ས་གནས་འཐུས་ཚོགས་ཀྱི་ཚོགས་གཙོ་སྦྱིན་པ་ཕུན་ཚོགས་ལགས་ཀྱིས་ཚང་མར་ལོ་གསར་འཚམས་འདྲི་ཞུས་པ་དང་སྦྲགས་གཙོ་ཆེ་ཤོས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་བསྐལ་བརྒྱར་བརྟན་པ་དང་བོད་དོན་བདེན་མཐའ་མྱུར་དུ་གསལ་བའི་སྨོན་འདུན་ཞུས་གནང་སོང།
ད་ང་རང་ཚོ་ཚང་མས་ཀྱིས་ནི་ཨེ་ནས། ལོ་འདིའི་ནང་ལོགས་ལ་ཨེ་ནས་ཚང་མ་ལ་ན་ཚ་མ་ཡོང་བ་དང་ཨེ་ནས་ང་རང་ཚོ་ཚོ། ཨེ་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་ཨེ་ནས་སྐུ་ཚེ། བསྐལ་བརྒྱར་བརྟན་པ་དང་ཨེ་ནས་ང་རང་ཚོ་བོད་ཀྱི་རྩ་དོན་དེ་ཨེ་ནས་མྱུར་དུ། སེལ་ཐུབ་པའི་གི་སྨོན་ལམ་དང་ཨེ་ནས་ཅིག་མ་འོངས་པ་ལ་ཨེ་ནས་ང་རང་ཚོ་ཨེ་ནས་ཅིག། ལོ་གསར་དེ་ཨེ་ནས་ཅིག། ལྷ་ས་ལ་ཡར་བཏང་ཡག་གི་སྨོན་ལམ་འདུག་ཞུ་གི་ཐུགས་རྗེ་གནང། སྤྱིར་འབྲས་ལྗོངས་དེ་བཞིན་གུ་རུ་རིན་པོ་ཆེན་གྱིས་བྱིན་གྱིས་བརླབས་པའི་གནས་ཁྱད་པར་ཅན་ཞིག་ཡིན་པ་མ་ཟད་མངའ་སྡེ་དེ་བཞིན་ནང་པ་གཙོ་བོར་གྱུར་པའི་མངའ་སྡེ་ཞིག་ཆགས་ཀྱི་ཡོད་སྟབས་ལོ་ལྟར་བོད་ཟླ་དང་པོ་ཆོ་འཕྲུལ་དུས་ཆེན་སྐབས་གནམ་གང་ནས་ལོ་གསར་ཚེས་པ་བཅོ་ལྔ་བར་མངའ་སྡེ་གཞུང་གི་བཀོད་ཁྱབ་ལམ་སྟོན་ལྟར་མངའ་སྡེའི་ནང་སེམས་ཅན་གྱི་ཚེ་སྲོག་སྐྱོབ་པའི་ཕྱིར་ཤ་ཁང་ཚང་མ་སྒོ་བརྒྱབ་ནས་རྣམ་དཀར་དགེ་བའི་ལས་ལ་བརྩོན་པའི་དུས་ཚིགས་ཁྱད་པར་ཅན་ཞིག་ཀྱང་ཆགས་ཀྱི་ཡོད་པ་རེད། འབྲས་ལྗོངས་ནང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་ལྔའི་གོང་ཚང་མས་ལོ་གསར་སྲུང་བརྩི་ཞུ་སྲོལ་ཡོད་ན་ཡང་ཕྱིས་སུ་འབྲས་ལྗོངས་དེ་བཞིན་རྒྱ་གར་གྱི་མངའ་ཁོངས་སུ་ཚུད་པའི་རྗེས་འབྲས་ལྗོངས་ནང་གི་ནང་པའི་མི་རིགས་ཁག་འདྲ་མིན་ནས་ལོ་སྲུང་དང་སོ་ནམ་ལོ་གསར་བཅས་དུས་ཚོད་འདྲ་མིན་ལ་སྲུང་བརྩི་ཞུ་རྒྱུའི་སྲོལ་དར་ཡོད་པ་དང་ལྷག་པར་དུ་དེ་རིང་ཁ་སང་འབྲས་ལྗོངས་ནང་བོད་ཀྱི་ལོ་གསར་སྲུང་བརྩི་ཞུ་མཁན་བོད་རིགས་ཙམ་མིན་པར་ས་གནས་ཀྱི་ཡུལ་མི་མང་དག་ཞིག་ལོ་གསར་སྲུང་བརྩི་ཞུ་ཡི་ཡོད་པ་རེད།

རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་སུད་སི་ཁུལ། རབ་གནས་ཤིང་འབྲུག་ལོའི་གནམ་ལོ་གསར་དུ་བཞད་པའི། དགྱེས་སྟོན་དེ་རི་ཀོན་ཆོས་འཁོར་གླིང་དགོན་གྱི་འདུ་ཁང་ཕྱི་ནང་དུ་མི་གྲངས་ཆིག་སྟོང་ལྷག་ལྷན་འཛོམས་ཀྱིས། དགའ་སེམས་འཕྲོ་བའི་ངང་ལོ་གསར་དགྱེས་སྟོན་གནང་ཡོད་པའི་སྐོར་ལ། སུད་སི་ནས་འདི་གའི་གསར་འགོད་པ་རབ་སྒང་ཚེ་རིང་ཕུན་ཚོགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། སྤྱི་ཟླ་གཉིས་པའི་ཚེས་བཅུ་བོད་ཟླ་དང་པོའི་ཚེས་གཅིག་ཉིན་སུད་སི་བོད་མིའི་ལྟེ་གནས་རི་ཀོན་ཆོས་འཁོར་དགོན་གྱི་འདུ་ཁང་ཕྱི་ནང་དུ་བོད་རིགས་གཙོ་བོར་གྱུར་པའི་མི་གྲངས་ཆིག་སྟོང་ལྷག་ཙམ་ལྷན་འཛོམས་ཀྱི་ཐོག་རིམ་པ་གསུམ་གྱི་དབུ་ཁྲིད་རྣམས་ཀྱིས་རབ་གནས་ཤིང་འབྲུག་གནམ་ལོ་གསར་དུ་བཞད་པའི་དགྱེས་སྟོན་གྱི་སྟ་གོན་དུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་འཛམ་གླིང་ཞི་བདེའི་དེད་དཔོན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་མཐོང་གྲོལ་རིན་པོ་ཆེར་མཎྜལ་རྟེན་གསུམ་འབུལ་གནང།

འདི་ཚོ་རྒྱལ་པོ་མ་བྱས་ན་ཁོང་གི་ཞབས་བརྟན་གི་རེད་ད་བསམ་པས་དེ་ནི་དགོངས་པ་དེ་ངེས་པར་དུ་བཞེས་དགོས་རེད། གཞན་དག་ཁྱོད་རང་གི་བོད་པ་ནང་ཁུལ་ལ་སྤུན་ཟླ་ནང་ཁུལ་ལ། ཅིག་ཞི་བ་ཅིག་བཟོད་བསྲན་དགོངས་པ་དང་ཁོག་པ་ཆེན་པོ་བྱེད་ཐུབ་མིན་ན་ཁོང་གིས་ཞེ་རིག་ལ་སྲེག། དེ་ནས་བོད་ནང་ལ་ཡོད་རྒྱུ་གི་བོད་པ་དེ་ཚོ་དཀའ་སྡུག་ག་རེ་མྱོང་གི་ཡོད་པ་དེ་ཚོ་ལ་བསམ་བློ་གཏིང་ཟབ་བཏང་ནས་ཨ་ནི། མ། སོ་སོ་གི་ག་ཚོད་སེམས་ནང་ཚོར་བ་དུ་མ་བཅངས་ནས། འོ་བྱེད་མི་དགོས་ལ་དང་བཤད་མི་དགོས་ལ་དེ་ནི་མ་བྱེད་རོགས། དེ་འདྲའི་འབོད་སྐུལ་ཚུལ་དུ་ཞུ་ཡ་ཡིན།

སོ་སོ་གི་ཨ་ཝ་ཚོ་ལ་ཡིན་ནའི་རེད་གཞོན་སྐྱེས་ཚོ་ལ་ཡིན་ནའི་རེད་འདི་ཆ་ཚང་ཅིག། འགྲེལ་བཤད་ཞིབ་ཕྲ་ཅིག་བསྐྱོན་གནང་རོགས་གནང།
དེ་དང་ཆབས་ཅིག་རི་ཀོན་ཆོས་འཁོར་དགོན་གྱི་འཛིན་སྐྱོང་གི་ཚོགས་གཙོ་ཀརྨ་སྒྲོལ་མ་ལགས་ནས་རབ་གནས་ཤིང་འབྲུག་གནམ་ལོ་གསར་དུ་བཞད་པའི་དགྱེས་སྟོན་ལ་འཚམས་འདྲི་གནང་བ་དང་ཆབས་ཅིག་རི་ཀོན་ཆོས་འཁོར་དགོན་གྱི་ལོ་གསར་གྱི་མཛད་སྒོ་སྲ་བརྟན་ལེགས་འགྲིག་བྱུང་བ་དེ་དག་ནི་མི་མང་འཐུས་མི་རྣམས་ཀྱིས་རྒྱབ་སྐྱོར་རམ་འདེགས་གནང་པའི་བཀའ་དྲིན་ཡིན་ཅེས། ལགས་དང་པོ་ངས་ཞུ་ཡས་དེ་ང་རང་ཚོ་དེ་རིང་ལོ་གསར་ཚེས་པ་དང་པོ་གྲ་སྒྲིག་ཞུ་ཡས་དེ་ཨ་འདི་མི་མང་གི་འཐུས་མི་ཕྱག་རོགས་གནང་བྱས་མ་ཐུབ་འདུག་ཅེས་གྲ་སྒྲིག་ཞུ་ཐུབ་རེད་ཨ་འདི་ལ་ང་རང་ཚོ་དཔེ་བཀའ་དྲིན་ཆེན་པོ་ཡིན་བསམ་གི་ཧ་རུ་བུ་རུ་ངོས་ནས་ལོ་གསར་དང་ནང་དུ་ཡས་དེ་བྱས་ཨ་ནི་ལོ་གསར་ཚེས་པ་གཅིག་དེ་ལ་གལ་ཆེ་ཤོས་ཨ་འདི་ང་རང་ཚོ་བླ་ན་མེད་པའི་དབུ་ཁྲིད་རྒྱལ་བ་རིན་པོ་ཆེ་ཨ་ནི། སྐུ་ཚེ་རིང་པོ་བཞུགས་ཡས་དང་ཨ་ནི་ཁོང་གི་དམིགས་ཡུལ་ཡོད་པ་དང་ཨ་ནི་རེ་བ་ཡོད་པ་དེ་ཚོ། གང་མང་མང་ང་རང་ཚོ་ཚང་མས་སྒྲུབ་ཐུབ་ཡས་ངས་རེ་བ་ཞུ་གི་ཡོད་ང་རང་ཚོ་དགོན་པའི་ངོས་ནས་ཡིན་ནའི་རེད། མཇུག་ཏུ་སུད་སི་དང་ལིག་ཏིན་ཞི་ཀྲང་བོད་རིགས་ཚོགས་པའི་ཚོགས་གཙོ་ཀརྨ་ཆོས་སྐྱིད་ལགས་ནས་ཤིང་འབྲུག་གནམ་ལོའི་རང་བཞིན་གསར་དུ་བཞད་པའི་དགྱེས་སྟོན་ལ་འཚམས་འདྲི་གནང་དོན་དུ། ལོ་གསར་པ་བཞད་པའི་གི་དགའ་སྟོན་ཉིན་མོ་དེ་ལ། ཐོག་མ་དེ་ལ ྋགོང་ས་མཆོག་ལ་སྙིང་རུས་པའི་གཏིང་ནས་འཚམས་འདྲི་དང་སྒོ་གསུམ་གུས་ཕྱག་ཞུ་བ་ཆབས་ཅིག་ཏུ། ཨ་བོད་ཕྱི་ནང་ཡོངས་ཀྱི་བོད་མི་དམིགས་བསལ་གྱི་ད་ང་ཚོ Swiss གྱི་གཏན་བཞུགས་བོད་མི་ལ་བོད་མི་མང་ཚོགས་ཚོའི་མིང་གི་ཐོག་ནས་ཨ་ནི་འཚམས་འདྲི་བཀྲ་ཤིས་བདེ་ལེགས་མང་པོ་དང། གསར་པ་འགོ་ཚུགས་པ་ནས་ད་སྤྱིར་བཏང་ལོ་ལྟར་བཞིན་ལོ་གསར་པ་འགོ་བཙུགས་ཀྱི་ཡོད་རེད་དེ་ཡིན་ནའི་ལོ་གསར་པ་འགོ་བཙུགས་དུས་སྤྱིར་བཏང་གི་དམ་ཅིག་སོ་སོ་དམ་བཅའ་བཞག་ཡ་གི་ལམ་ལུགས་སྲོལ་ཅིག་ཡོད་རེད་དེ་སྐྱབས་མགོན་རིན་པོ་ཆེ་གིས་ལོ་གསར་ཉིན་མོ་ལ་བཀའ་སློབ་གནང་པ་གཞིར་བཟུང་གི་བཀའ་སློབ་ལམ་སྟོན་གྱི་ཐོག་ནས་ཨ་ནི་སྒྲུབ་པ་ཅིག་གི་འབད་བརྩོན་ཞུ་གི་ཡིན་གསུང་ཡ་གི་སོ་སོ་སོ་སོ་དམ་བཅའ་ཅིག། ཕུལ་ནས་ཕེབས་རོགས་གནང་ལབ་ནས་འབོད་སྐུལ་ཞུ་ཡས་ཡིན། དེར་ལོ་གསར་ཚེས་གཅིག་དང་རེས་གཟའ་སྤེན་པ་ཏག་ཏག་ཁ་ཐུག་ཁེལ་ཏེ་ཚང་མར་གུང་གསེང་ཡོད་ཙང་བོད་མི་རྣམས་ཀྱིས་རང་ལུགས་ཆས་གོས་དང་རྒྱན་ཆ་བཞེས་དགོན་པའི་གཡས་གཡོན་དུ་རོ་བཅུད་ལྡན་པའི་གསོལ་ཚིགས་བཞེས་ཏེ་ཚེས་གསུམ་བར་སྤྲོ་བཞུགས་གནང་འདུག་ཚེས་གསུམ་ཉིན་དཀར་ཕྱོགས་སྐྱོང་བའི་ལྷ་རྣམས་ལ་འཕྲིན་བསྐུལ་ལྷ་གསོལ་མཛད་དེ་ལོ་གསར་མཇུག་སྡོམ་གནང་གི་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་རབ་སྒང་ཚེ་ཕུན་གྱིས་སུད་སི་ནས།

རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། དེ་རིང་གི་གསར་འགྱུར་ཁག་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ནས་སྙན་སྒྲོན་ཞུ་གི་ཡིན།
ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་བོད་དོན་དམིགས་བསལ་འབྲེལ་མཐུད་པ་སྐུ་ཚབ་ལྕམ Uzra Zia མཆོག་གིས Twitter དྲ་ཚིགས་བརྒྱུད་དེ། ཕྱི་ཚེས་བཅུ་ཉིན་བོད་མི་ཡོངས་ལ་ལོ་གསར་གྱི་འཚམས་འདྲི་ཞུས་འདུག།

དེར་བརྟེན་ལོ་གསར་སྲུང་བརྩི་ཞུ་མཁན་ཡོངས་ལ་འཚམས་འདྲི་ཞུ་གི་ཡིན། ལོ་འདིའི་ནང་བདེ་སྐྱིད་ཕུན་སུམ་ཚོགས་པ་དང་ཡར་རྒྱས་གོང་འཕེལ་ཡོང་བའི་སྨོན་འདུན་ཞུ་གི་ཡིན། དེ་རིང་ནས་བཟུང་ཉིན་གྲངས་བཅོ་ལྔའི་རིང་འཛམ་གླིང་ཁྱོན་ཡོངས་སུ་ཡོད་པའི་བོད་མི་རྣམས་ནས་རང་གི་ནང་མི་དང། ངོ་ཤེས། གྲོགས་གྲོགས་མོ་སྙིང་ཉེ་བ་ཚོ་དང་ལྷན་དུ་རབ་གནས་ཤིང་འབྲུག་ལོའི་གནམ་ལོ་གསར་ཚེས་དགའ་སྟོན་ལ་རོལ་རྒྱུ་ཡིན་པ་རེད། ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ངོས་ནས་བོད་མི་རྣམས་དང་དཔུང་པ་མཉམ་གཤིབ་ཀྱིས་བོད་མིའི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང། དེ་བཞིན་བོད་ཀྱི་སྐད་ཡིག་མི་ཉམས་རྒྱུན་འཛིན་གནང་བཞིན་ཡོད། དེང་གི་དུས་འདིར་ཆོས་དད་གནང་མཁན་དང་རང་གི་གནའ་སྲོལ་གོམས་གཤིས་རྒྱུན་འཛིན་དང་རང་གི་སྐད་ཡིག་བེད་སྤྱོད་གནང་མཁན་ཚོར་རྒྱབ་སྐྱོར་དགོས་པ་དེ་སྔར་བས་གལ་ཆེ་བ་ཆགས་ཡོད། ལྟ་གྲུབ་དེ་དག་ཨ་མེ་རི་ཀའི་གཞི་རྩའི་སྒྲོམ་གཞིའི་ནང་རྩ་བ་གཏིང་ཟབ་ངང་གནས་ཡོད། ང་ཚོའི་ངོས་ནས་མུ་མཐུད་བོད་མིའི་འགྲོ་བ་མིའི་ཐོབ་ཐང་གོང་འཕེལ་ཡོང་བ་བྱ་རྒྱུའི་ཆོད་སེམས་བརྟན་པོ་ཡོད། ངའི་ངོ་ཤེས་བོད་པའི་གྲོགས་པོ་གྲོགས་མོ་ཚང་མར་ལོ་གསར་བཀྲ་ཤིས་བདེ་ལེགས་ཞུ་རྒྱུ་དང་ལོ་འདིའི་ནང་བྱ་བ་ལམ་འགྲོ་ཡོང་བའི་སྨོན་འདུན་ཞུ་རྒྱུ་ཡིན་ཅེས་གསུངས་འདུག།
བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ནས་བོད་མི་ཡོངས་ལ་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོ་གནམ་ལོ་གསར་དུ་བཞད་པའི་དགའ་སྟོན་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས་བོད་ཀྱི་ལོ་གསར་ཚེས་གཅིག་ཉིན་ཤེས་རིག་ལས་ཁུངས་ཀྱི་བྱིས་པའི་གླུ་གཞས་འགུལ་བརྙན་ལྔ་དང་སྒྲ་དེབ་བདུན་ཤེས་རིག་ལས་ཁུངས་ཀྱི་བོད་ཡིག་སློབ་སྦྱོང་དྲ་ཚིགས་དང་ཡུའུ་ཀྲུབ་དྲ་རྒྱའི་ནང་གསར་དུ་འགྲེམས་སྤེལ་གནང་བཞག། བྱིས་པའི་གླུ་གཞས་འགུལ་བརྙན་ལས་གཞི་འདི་ནི་ཨ་མི་རི་ཀའི་རོགས་ཚོགས། USAID། ནས་མཐུན་འགྱུར་གནང་བ་ཞིག་ཡིན་པ་དང། སྒྲ་དེབ་བདུན་རྣམས་ཝཱ་ར་ཎ་སིའི་སློབ་ཟུར་འབུམ་རམས་པ་ཉི་མ་ཚེ་རིང་ལགས་ནས་གླ་མེད་པའི་ཐོག་ནས་བཟོས་གནང་བ་ཞིག་ཡིན་པ་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་སྤེལ་བཞག། བོད་ཤིང་འབྲུག་ལོའི་གནམ་ལོ་གསར་ཚེས་ཀྱི་དགའ་སྟོན་ལ་དབུས་བོད་མིའི་སྒྲིག་འཛུགས་ཀྱི་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་གཞན་བསྟན་འཛིན་ལུང་རྟོགས་མཆོག་གིས་བོད་ཕྱི་ནང་གཉིས་ཀྱི་བོད་མི་རྣམས་ལ་ལོ་གསར་གྱི་འཚམས་འདྲི་གནང་ཡོད་པ་རེད། ཁོང་གིས་ལོ་གསར་གྱི་འཚམས་འདྲིའི་ནང། བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་ལོ་གསར་དགའ་སྟོན་ལ་ང་རང་དང་དབུས་བོད་མིའི་སྒྲིག་འཛུགས་ཀྱི་ཁྲིམས་ལུགས་དབང་འཛིན་གྱི་འགོ་ལས་ཡོངས་ཀྱི་ཚབ་ཞུས་ཏེ་གཞིས་བྱེས་གཉིས་སུ་བཞུགས་པའི་བོད་མི་ཡོངས་ལ་རྩ་ཆེའི་ལོ་གསར་འཚམས་འདྲི་བཀྲ་ཤིས་བདེ་ལེགས་ཀྱི་སྨོན་ཚིག་ཞུ་རྒྱུ་དང། ལོ་གསར་པ་འདིའི་ནང་བོད་རིགས་སྤུན་ཟླ་རྣམས་སྐུ་ཁམས་གསལ་ཐང་དང། ཚེ་དང་བསོད་ནམས་ལོངས་སྤྱོད་རྣམས་མངའ་ཐང་རྒྱས་ཤིང། མི་ཚེའི་ལས་དོན་དང་བྱ་བ་མཐའ་དག་རྒྱལ་བ་དགྱེས་པའི་མཆོད་སྤྲིན་དུ་འགྲུབ་པ་དང། བོད་མི་སྤྱི་མཐུན་གྱི་བསོད་ནམས་འཕེལ་བའི་ཆེད་དུ་ཚང་མ་དམ་ཚིག་རྡོག་རྩ་གཅིག་སྒྲིལ་གྱིས་སེམས་ཤུགས་སྐྱེད་རྒྱུ་དང་འབད་བརྩོན་གནང་རྒྱུ་གལ་ཆེ་ཡིན་པ་ལྟར། ཚང་མས་དེ་ལྟར་འབད་བརྩོན་ལྷོད་མེད་གནང་སྐྱོང་ཡོང་བར་གསོལ་འདེབས་ཞུ་རྒྱུ་ཡིན། ལྷག་དོན་དེར་མེ་ཏོག་གང་ལ་ཕོག་པའི་ལྷ་སྐལ་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་དང་རིས་མེད་ཀྱི་དབུ་ཁྲིད་བླ་ཆེན་རྣམ་པ་སྐུ་ཚེ་བསྐལ་བརྒྱར་བརྟན་ཅིང་ཐུགས་ཀྱི་བཞེད་དགོངས་མཐའ་དག་གེགས་མེད་ལྷུན་གྱིས་གྲུབ་པ་དང། གཞིས་བྱེས་གཉིས་ཀྱི་བུད་མེད་རྣམས་མཉམ་འཛོམས་ཀྱི་དུས་ཆེན་མྱུར་དུ་འཆར་བའི་མཆོག་གསུམ་ལ་སྨོན་ལམ་ཤུགས་དྲག་ཞུ་རྒྱུ་ཡིན་ཞེས་གསུངས་འདུག།